ང་ཚོ་ནང་གི་སྒོ་བརྒྱག་སྦ་ར་འདི་སིག་རོ་བརྒྱག། ཕྱི་ལོགས་དེ་ས་དེ་ན་ལ་རྩི་ཤིང་བཏབ་པའི་ང་ཚོ་གི Money Plant ལབ་ཡོད་རོ་དེ་ལོ་མ་ཕེ་ནི་ཡག་རྫ་ལོ་མ་ཡག་ཕེ་ནི་རྩི་ཤིང་ཡག་རྫ་འགྲོ་མཁན་གཅིག་འདུག་ཀ་བ་དེ་འདྲས་ག་ལ་དེ་འདྲས Money Plant ཅིག་བཏབ་པའི་འདུག་དེ་ང་ཚོ་ནང་གི Money Plant གི་ལོ་མ་དང་ཨ་ནི་ང་ཚོ་ཕྱི་ལོགས་གི་ཉི་མ་བཀབ་ཡག་གི་ང་ཚོ་ཐོག་ཅིག་བཟོ་ཡོད་རོ་ཐོག་གི་ཀ་བ་དེ་བར་ལ་བྱིའུ་གཅིག་གིས་བྱིའུ་ཚང་བཟོ་དོ་བ་བྱིའུ་ཚང།

ཧི་མ་ལ་ཡ་གི་ས་ཆ་འགྲམ་གི་ད Bulbul དེ་ཟེར་ཡོད་རོ་བ་ཨ་ནི་ཁོང་གི་མགོ་ལ་གཙུག་གཏོར་ནག་པོ་འདྲ་བོ་ཅིག་རེད་ཨ་ནི་ཁོང་གི་གཟུགས་པོ་དེ་ཤ་ཤ་འདྲ་བོ་བྱེད་ཐལ་མདོག་འདྲ་བོ་ཅིག་བྱེད་ཨ་ནི་འགྲམ་པ་དཀར་བོ་བྱེད་ཨ་ནི་ཁོག་པ་དེ་གྲོད་ཁོག་དེ་དཀར་བོ་བྱེད་ཨ་ནི་རྐུབ་དེ་སེར་བོ་ཅིག་རེད་བྱིའུ་དཔེ་མངོན་གསལ་དོད་པོ་བྱེད་ཨ་ནི་བྱིའུ་འབེལ་པོ་ཞེ་དྲག་ཡོད་རེད་མི་མང་བོ་ཆེ་མཐོང་མྱོང་ཡོད་རེད་བསམ་གི་འདུག་ངེད་ཀྱི་དེ་ཨ་ནི Bulbul ཕོ་གཅིག་དང་མོ་གཅིག་གཅིག་གི་ཁ་ཚ་ཨ་མ་གི་དང་པོ་ཉི་མ་བཞི་ཙམ་རིང་ག་ལ་ཁོང་ཚོ་ཚང་དེ་བཟོ་སོང་ལ་ཉི་མ་བཞི་རིང་ག་ལ་ཨ་ནི་ཚང་དེ་བཟོ་བྱེད་ཨ་ནི་ཁོ་གཉིས་ཀྱིས་སྒོ་ང་གཉིས་བཏང་བཞག་ཨ་ནི་སྒོ་ང་དེའི་ཁ་སང། ཕལ་ཆེར་བདུན་ཕྲག་གཅིག་ནང་ཚུད་ལ་གས་སོང་ཨ་ནི་གས་བྱས་སྤུ་གུ་མར་དོན་དུས་སྐབས་ལ། ཨ་ནི་སྤུ་གུ་འདིས་ད། ཁོ་ཚོ་གི་ཨ་མ་གིས་ཉི་མ་གཅིག་གང་ཙམ་ཁ་ལག། དང་པོ་གས་དུས་ག་ལ་ཉི་མ་གཅིག་གང་ཙམ། འབུ་འཁྱེར་སླེབས་ནས་སྤུ་གུ་དེ་ཁ་ལག་སྟེར་སོང་ཨ་ནི་ཉི་མ་བཞི་ལྔ་གཅིག་ནང་ལོགས་ལ་ཕལ་ཆེར་བདུན་ཕྲག་གཅིག་ནང་ལོགས་ལ། སྤུ་གུ་འདི་ཡ་འཚར་ལོངས་བྱེད་བྱས་ད། འཕུར་རྩལ་ད་གཤོག་རྩལ་དེ་སྦྱང་གི་འདུག་ཨ་ནི། སྤུ་གུ་གཉིས་ནང་ནས་སྤུ་གུ་གཅིག་དེ་ཁོ། ཚང་ནས་མར་དོན་བྱས་ཨ་ནི་ང་ཚོ་ད་ནང་ལོགས་ལ་ཡང་ཤིང་སྡོང་གཅིག་ཡོད་རེད་ཤིང་སྡོང་དེ་ན་བབས་སོང་ཨ། ཨ་ནི་སྤུ་གུ་གཅིག་དེ་སྙིང་རྗེ་ཏོག་ཙམ་ཞིག་སྐྱོ་བ་འདྲ་བོ་བྱེད་གཟུགས་པོ་ཏོག་ཙམ་སྐྱོ་བ་འདྲ་བོ་བྱེད་ཨ་ནི་ཁོ་འཕུར་ཐུབ་ལ་མ་ཐུབ་ལ་བྱེད་དུས་ག་ལ། ཨ་ནི་ཨ་མ་གིས་དེ་ལ་རོགས་པ་འདྲ་བོ་བྱེད་རོགས་རོགས་ཨ་མ་མོ་རང་སེམས་ཁྲལ་འདྲ་བོ་བྱེད་དེ་འདུག་དེ་ཨ་མ་བྱིའུ་དང་སེམས་ཅན་ལ་དགའ་བོ་ཞེ་དྲག་ཡོད་དུས་ག་ལ། ཨ་ནི་ངེད་ཀྱིས་ཨ་མ་ལ་དེ་དུས་ག་ལབ་ཡིན་ལབ་ན་ཨ་མ་ཁྱོད་རང་སེམས་ཁྲལ་བྱེད་དགོས་མ་རེད། བྱེའུ་དེ་ཚོ་ཁོ་རང་ཚོ་ཁོ་རང་ཚོ་དེ་བྱེའུ་ཁོ་རང་ཚོ་གི་མི་ཚེའི་ནང་ལོགས་གི་འགྲོ་སྟངས་རེད་ད་ཅིག་ཡོད་རོགས་སྒོ་ང་གས་ཨ་ནི་ག་ལེ་ག་ལེ། སྤུ་གུ་དེ་ཚོ་ང་ཚོ་མི་ཡི་སྤུ་གུ་དེ་ཚོ་གོམ་པ་དང་པོ་གོམ་པ་སྤོ་ཐུབ་མ་རོགས་གོམ་པ་སྤོ་ཡག་ལ་ག་ལེ་ག་ལེ་བྱས་ཡོད་རེད་འདི་ནང་བཞིན་ཁོང་ཚོ་ཡང་གཤོག་པ་འཕུར་ག་ལ་བར་འཕུར་ཐུབ་མ་ཐུབ་བྱས་ཏེ་ཁོང་ཚོ་མི་ཚེ་ནང་གི་ད་འགྲོ་སྟངས་གཅིག་རེད་ཟེར་ལབ་ཡིན་པ། ཨ་ནི་འདི་གཅིག་རྗེས་ལ་ངས་བསམ་བློ་བཏང་དུས་ག་ལ། སྐད་ཆ་ད་དུང་དེ་ལས་གཏིང་ཟབ་རུ་འགྲོ་བ་ཡིན་ན་ད། མི་འདི་འཛམ་བུ་གླིང་ནང་ལ་སླེབས་ནས་ད Homo Sapiens ཡིན་ནས་ང་ཚོ་འགྲོ་བ་མི་འདི་ད་རྐང་པ་གཉིས་ས་ལ་བཙུགས་ནས་ཡར། ཅོག་ཅོག་བྱས་ནས་འགྲོ་མཁན་མི་འདི་འཛམ་བུ་གླིང་ནང་སླེབས་ནས་ལོ། ད་ཁོང་ཚོ་ཚན་རིག་པ་དེ་ཚོ་གི Paleontologist ལབ་ཡོད་རོགས་གནའ་རབས་ཀྱི་ཚན་རིག་སློབ་སྦྱོང་བྱེད་མཁན་དེ་ཚོ་གིས་ཚོད་དཔག་བྱེད་དུས་ག་ལ་ད་ལོ་འབུམ་གསུམ་ཆགས་ཡོད་རེད་ལབ་ཀྱི་ཡོད་རོགས་མི་འགྲོ་བ་མི་བྱུང་ནས་བྱས་ནས། ཨཱ་ནི་བྱེའུ་དེ་ཚོ་དེ་ལས་རྦད་ཁོ་རང་སྔ་བྱས་ཨཱ་ནི་འཛམ་བུ་གླིང་འདི་གི་སྟེང་ལ་ལོ་ས་ཡ་བརྒྱ་དང་ལྔ་བཅུ་དྲུག་ཅུ་ཡས་མས་ཅིག་གི་དུས་ཚོད་ནས་བྱེའུ་དེ་ཡོད་བསྡད་པ་ཅིག་རེད་ཤག་ཨཱ་ནི་དེ་འདྲ་ཡིན་དུས་སྐབས་ལ

བོད་སྐད་ནང་ལོགས་ལ་བྱ་དང་བྱིའུ་ཟེར། ཕལ་ཆེར་ལག་པ་གི་ང་ཚོ་མུར་མཛོག་ཅིག་གི་ཚད་འདྲ་བོ་ཅིག་ཟེར། ལག་པ་གཅིག་གི་ཚད་བྱས། དེ་ལས། དེ་ལག་པ་གཅིག་གི་ཚད་ནང་ལ་ཤོང་ཡ་འདྲ་བོ་བྱས་ན་བྱིའུ་བྱས། ཨ་ནི་དེ་ལས་ཆེ་བ་ཡོད་ན་བྱ་བྱེད་གི་རེད་བ། ཨ་ནི། བྱ་དང་བྱིའུ་གི་སྐོར་ལ་སློབ་སྦྱོང་ཅིག་ང་རང་གིས་ད་ཁ་སང་ནས་ད་ལོ་གཅིག་ལྷག་བྱས་པའི་ངའི་བྱ་དང་བྱིའུ་དེ། དེང་སང་འདི་འཛམ་གླིང་ནང་ལ་ཅིག་འདི་རེད་བ་ག་རེ་ལབ་དགོས་རེད། བྱ་དང་བྱིའུ་ལ་དོ་སྣང་བྱེད་ཡ་ཅིག་རེད་བ observation བྱེད་ཡ་ཅིག་ད་འདི་ལ། བོད་སྐད་ཐོག་ནས་ག་རེ་ལབ་དགོས་རེད་ཞིབ་རྟོག་བྱས་བ་རོགས་ལ་ཡིར་བ། རྐང་བཙུགས་ནས་བྱིའུ་འདི་ག་རེ་བྱེད་ཀྱི་འདུག་བྱིའུ་འདི་གོམས་གཤིས་ལྟ་བྱས་བྱིའུ་གི་མིང་ཐོ་རྒྱག་ཡ་བྱས། ཨ་ནི་ད་འདི་འདི་འདྲ་བོ་བྱས་རེད་སྤྲོ་སྣང་གི་ལས་ཀ་འདྲ་བོ་བྱས་བ hobby ཟིག་རེད་བ། ཨ་ནི་འདི་ལ་བྱ་དང་བྱིའུ་གི་ཞིབ་རྟོག་བྱས་ཀྱི་གོམས་གཤིས་འདི་ང་རང་ལོ་གཅིག་ག་ཚོད་སྔོན་ནས་འགོ་བཙུགས་ཡིན་བ། ཨ་ནི་དེ་གི་བརྒྱུད་ནས་ཚན་རིག་གི་ཐོག་ནས་བྱ་དང་བྱིའུ་གི་སྐོར་སློབ་སྦྱོང་བྱེད་སྟངས་ཅིག་བྱས་ཨ་ནི་ཡང་ང་རང་ཚོ་བོད་པ་རང་གི་སྲོལ་རྒྱུན་གྱི་བྱ་དང་བྱིའུ་སྐོར་གྱི་བཤད་ཚུལ་དང་གཏམ་དཔེ་དང་ཨ་ནི་ཅིག་ཤེས་ཡོན་འདྲ་མི་འདྲ། དེ་གི་སློབ་སྦྱོང་ཡང་ང་རང་གི་ཕ་མ་གི་བརྒྱུད་ནས་ཡང་ཚུར་རག་ཡ་ཅིག་བྱས། ཨ་ནི་དེ་མ་ཚད་བྱ་དང་བྱིའུ་ལྟ་བའི་ཞར་དང་ཞོར་ལ་ཨ་ནི། འདི་ལས་ཀ་འདི་གི། ག་རེ་ལབ་དགོས་རེད། ལས་ཀ་འདི་ཁྱོད་ར་འདི་འདི་ལ་འགྲོ་དགོས་ཡ་ཁོ་ར་ང་ར་འདི་དབྱིངས་སླེབས་དགོས་ཡ་ཁོ་ར་ཡང་འདི་གི་སོ་སོ་ལ་བདེ་བ་ཅིག་སྟེར་གོ་ར་སྤྲོ་བ་ཅིག་སྟེར་གོ་ར་ནི། དེ་སྐོར་ལ་བསམ་བློ་བཏང་ཡ་དེ་འདྲས་ཅིག་ཆགས་འདུག་བ་ལ་ངས་འདི་ལེ་ཚན་གཅིག་ཙམ་བཤད་ན་ཟེར་བ་དེ་འདྲས་འདྲ་བོ་ཅིག་བསམ་སོང་ངས། དེ་བྱས་ནས་ད་ལྟ་ངའི་སྐད་ཆ། ཚན་རིག་དང་དང་པོ་ངས་ཚན་རིག་ཐོག་ནས་འགོ་བཙུགས་དགོས་བསམ་ས་བྱ་དང་བྱིའུ་སློབ་སྦྱོང་བྱེད་ཡ་དེ། ཡིན་རྒྱུ་ད་སྲོག་ཆགས་ཀྱི་རིགས་ཆགས་ཀྱི་ཡོད་རེད་སྲོག་ཆགས། ཚན་རིག་དེ་དཔེར་ན Zoology ལ་ཟེར་དུས་གོ་སྲོག་ཆགས་རིག་གནས་དེ་སློབ་སྦྱོང་བྱེད་དུས་སྐབས་ལ། སེམས་ཅན་གྱི་རིགས་དེ་དང Plant གྱི་རིགས་ཀྱི་དབྱེ་བ་བྱས་བཞག་གི་ཡོད་རེད་ང་ཚོ་བོད་པ་ཡིན་ན་ཕལ་ཆེར་བོད་སྐད་ནང་ལ་སྣོད་དང་བཅུད་ཟེར་གི་ཡོད་རེད། སྣོད་ཟེར་དུས་གོ་ད་ས་ཆ་དེ་ལ་ས་ཆ་དང་ས་ཆ་དེའི་ཁྱད་ཆོས་ཐོག་འགྲེལ་བཤད་བྱེད་ཀྱི་ཡོད་རེད། བཅུད་ཟེར་དུས་གོ་ད་ས་ཆ་དེ་ལ་གཞིས་ཆགས་པའི་གནས་གཞི་བཅས་པའི་སེམས་ཅན་ཡིན་ན་རེད་མི་ཡིན་ན་རེད་དེ་གི་སྐོར་ལ་ཆགས་ཀྱི་ཡོད་རེད། དེ་ནང་བཞིན་གྱི། ཚན་རིག་ནང་ལོགས་ལ་དེ་ལ Flora and Fauna ཟེར་གི་ཡོད་རེད Flora ཟེར་ན Plant ཀྱི་རྩི་ཤིང་གི་རིགས་བྱས། Fauna ལབ་དུས་གོ་ད་སྲོག་ཆགས་ཀྱི་རིགས་དེ་བྱས་ནས་ད Zoology ནང་ལོགས་ང་ཚོ་གི་དབྱེ་བ་གཉིས་བྱས་བཞག་ཡོད་རེད་ཨ་ནི་ད་ང་ཚོ་ད་ལྟ་ད་ལྟའི་ཆ་ལ་དོ་སྣང་བྱེད་ཡ་དེ་ད་སྲོག་ཆགས་ཀྱི་འབྲེལ་བ་ཆགས་དུས་སྐབས་ལ་ཨ་ནི་ད་ལྟ་ངའི་ངའི Point ངའི་ངའི་གནད་འགག་ཅིག་འདི་ལབ་སོང་ང། བྱིའུ་དེ་ང་ཚོ་ལས་དཔེ་ཁོ་རང་སྔ་ས་བྱུང་ཆོག་ཅིག་རེད་འཛམ་གླིང་འདི་སྒང་ལ། དེ་སྐོར་ལ་ངས་དེ་ཕྱི་མ་སློབ་སྦྱོང་བྱེད་དུས་སྐབས་ལ། བྱིའུ་འདི་ད་ལྟ་གི་ང་ཚོ་བྱིའུ་འདི་ད་འདི་ཟེར་གི་ཡོད་རེད་ང་ཚོ་དཔེར་ན་ད་ལྟ་གནའ་རབས་ཀྱི་གདོད་མའི་གི་དུས་ཚོད་ཀྱི་སེམས་ཅན Dinosaur ཟེར་མཁན་ཅིག་ད་འཇིགས་སུ་རུང་བའི་རྩངས་པ་སྐྱ་ལེབ་ཆེན་པོ་ཅིག་འདི་འདུག་རྩངས་པ་སྐྱ་ལེབ་ད་ལྟ་ད་ལྟའི་ཆ་ལ་ཆུ་སྲིན་དང་རྩངས་པ་སྐྱ་ལེབ་ཀྱི་ད་ཁོ་ཚོའི་ཕ་མེས་འདྲ་བོ་ཅིག་ཆགས་ཀྱི་ཡོད་རེད Ancestor དེ་འདྲ་ཅིག་དེ་ད་ལྟ Dinosaur ཆགས་བསྡད་ཀྱི་ཡོད་རེད Dinosaur གི་དུས་ཚོད་ནས་བྱིའུ་འདི་ཡོད་བསྡད་པ་ཅིག་རེད་ཤག་ད། Dinosaur འདི་ལོ། ཕལ་ཆེར། ད་ལྟ་ནས། བརྩིས་བྱས་ལོ་ས་ཡ་བརྒྱ་དང་དྲུག་ཅུ། ཉིས་བརྒྱ་ཙམ་གྱི་སྔོན་ནས་བྱུང་ཆོག་ཅིག་རེད་ད། ད་འཛམ་བུ་གླིང་གི་ད་དུས་ཚོད་འདི་ད་འདི་ལ Paleontology ལབ་ཀྱི་ཡོད་རེད། དེ་ནང་ལོགས་ལ་ཁོང་ཚོ་གི་འཛམ་བུ་གླིང་ཆགས་ནས་ཕྱིན་ནས་དུས་ཚོད་འདི་དབྱེ་བ་གསུམ་ཙམ་ཅིག་བགོས་བཞག་གི་འདུག་བ། Paleozoic།

འབུ་སྲིན་ཆེན་པོ་བྱས་ཨ་ནི་ཁོང་ཚོ་གི་སྒལ་པ་གི་ག་ལབ་རེད་སྒང་ལ་རྒྱབ་དང་དེ་འདྲ་ག་ལ་པགས་པགས་པ་མཐུག་པོ་བྱས་ར་བ་ད་ལྟ་ཁོང་ཚོ་འབུ་ཨ་མ་མུག་པ་དང་དེ་ཚོ་རིགས་ཅིག་ཡོད་ར་བ shell ཟིག་ར་བ་མཁྲེགས་པོ་ཡོད་ཅིག་ཅིག་དེ་འདྲ་གི་རིགས་བྱས་ཨ་ནི་སྲོག་ཆགས་ད་ང་ཚོ་གི་བསམ་ཡུལ་ལ་འདས་པ་གི་ད་ཉ་གི་རིགས་ཡིན་པ་གང་ཞིག་ལ་ཡང་ཧ་ཅང་གི་ཆེན་པོ་བྱས་ཨ་ནི་ཆུ་སྲིན་འདྲ་བོ་དེ་འདྲ་ཅིག་ཡོད་ར་བ། དེ་དེ་གི་སྲོག་ཆགས་གི་རིགས་ཕྱེ་དུས་ག་ལ Paleo དུས་རབས་ག་ལ་ཁོང་ཚོ་གི་དབྱེ་མཚམས་སྡེ་ཚན་གསུམ་ག་ལ་བགོ་དུས་ག་ལ་དང་པོ་དེ་ན་དེ་འདྲ་བྱུང་བྱས་ཨ་ནི་དེ་གི་དུས་ཚོད་ཁོང་ཚོ་གིས་ད་ལོ་ཕལ་ཆེར། ག་ལབ་རེད། ད་ལྟའི་སྔས་ལ billion། ལོ billion ཟེར་གི་འདུག million ས་ཡ། ས་ཡ་ཉིས་བརྒྱ་སུམ་བརྒྱ་ཟིག་སྔས་ལ་དེ་ཚོ་ཚང་མ་རྩ་མེད་འགྲོ་འདུག་བ་འཛམ་གླིང་ནང་ལ་དེ་དུས་ག་ལ། volcanoes རི་ཞིག་ནས་མར། ད་ལྟ lava མེ། འཐོར་བྱས་རི་གས་ཡ་ཅིག་འདུག་བ་ཨ་ནི་ཡང་མིན་ན་འཛམ་བུ་གླིང་ཕྱི་ལོགས་ནས། རྡོ་འདྲ་བོ་ཅིག་གི་ད་སྐར་མདའ་ཟེར་གི་རོ་སྐར་མདའ་འདྲ་བོ་ཅིག་སླེབས་བྱས་འཛམ་བུ་གླིང་ནང་ལ་ཕོག་བྱས་ཨ་ནི་དེ་གི་འཛམ་བུ་གླིང་གི་ཚ་གྲང་དེ་ཧ་ཅང་གི་འགྱུར་བ་ཆེན་པོ་མགྱོགས་པོ་བཏང་དུས་ག་ལ་ཨ་ནི་སྲོག་ཆགས་བརྒྱ་ཆ་དགུ་བཅུ་ལྷག་མེད་པ་ཆགས་འདུག་བ།

སྒོ་ང་དེ་གས་བྱས་ཕྲུ་གུ་བཟོ་ཡ་ལ་སྒོ་ང་དེ་ལ་དྲོད་སྟེར་དུས་ག་ལ་ཡིན་བྱ་སྒྲོ་དེ་གིས་ཕན་ཐོགས་ཡ་བྱས་ཨ་ནི་ཡང། སེམས་སྲོག་ཆགས་ཀྱི་ཕོ་མོ་ཕར་ཚུར་འདི་འབྲེལ་བ་བྱེད་དུས་ག་ལ་ཨ་ནི། ཕོ་གིས་མོ་ལ་ཚུར་བཀུག་ཡ་དོན་དག་ལ་སྒྲོ་དེ་སྙིང་རྗེ་པོ་ཡོད་དུས་ག་ལ་ཡིན་ནི་སྒྲོ་གི་ལས་ཀ་གཅིག་དེ་ཡང་བྱེད་དགོས་ཟེར། ཨ་ནི་ཕྱིས་སུ་རྗེས་ལ་ད་ལོ་ས་ཡ་གི་རིང་ལ་ལོ་ས་ཡ་བརྒྱ་ཟིག་གི་རིང་ལ་ཨ་ནི། བྱིའུ་ཟེར་མཁན་དེ་གཤོག་པ་དེ་བྱ་སྒྲོ་དེ་ག་ལེ་ག་ལེ་ལག་པ་ད་སྔས་ནས་ལག་པ་སྒང་ལ་ཡོད་པ་ཡིན་ན་ལག་པ་དེ་ག་ལེ་ག་ལེ་གཤོག་པ་ལ་འགྱུར་བྱས་ཨ་ནི་གནམ་ལ་འཕུར་ཡ་འདྲ་བོ་ཆགས་ཨ་ནི། བྱིའུ་གི་ག་ལབ་རེད་གཟུགས་པོ་ནང་ལོགས་ལ་ཡོད། རུས་ཁོག་གི་སྒྲོམ་གཞི་དེ་ཡང་འགྱུར་བ་འདྲ་བོ་འགྲོ་བྱས། ཨ་ནི་ད་ལྟའི་གི་བྱིའུ་གི་ད། བཟོ་ལྟ་དེ་ག་ལེ་ག་ལེ་མར་ཐོན་ཡོང་ཟེར་བ། ད་དེ། ལོ་ས་ཡ། བརྒྱ་ཟིག་གི་རིང་ག་ལ་འགྱུར་བ་འགྲོ་རྒྱུ་དེ་ལ Evolution ཟེར་བ་ད། Darwin གི། ཚན་རིག་པ་དབྱིན་ཇིའི་ཚན་རིག་པ Darwin སྲོག་ཆགས་ཚན་རིག་པ Darwin གི་ད། སྲོག་ཆགས་ཚན་རིག་ནང་ལ་ཡོད་ན་མེད་ན་གི་ལྟ་གྲུབ་ཅིག Evolution ཟེར་གི་འདུག་ར་བ། སྲོག་ཆགས་གང་རུང་ཅིག། ཨ་ནི་དུས་ཚོད་མཉམ་དུ་ལ་ག་ལེ་བྱས་ནས། ཁོ་ཚོས་སོ་སོའི་ཁོར་ཡུག་དང་གནས་སྟངས་ལ་དཔག་པས་དེ་ལ་སྟབས་བསྟུན་བྱས། འགྱུར་བ་འགྲོ་ཡ་ཅིག་ཡོད་ར་བ་གཟུགས་པོ་གི་ཁྱད་ཆོས་དེ་ཚོ་ལ་དེ་ལ Evolution ཟེར་གི་ཡོད་ར་བ་ད་ལྟའི Evolution དེ་ཧ་ཅང་གི་དལ་བོ་ཡོད་རེད་ད་ང་ཚོ་གི་མིག་གིས་མཐོང་ཡ་དེ་འདྲ་དང་མི་རབས་གཅིག་ནང་ལ་འགྲོ་ཡ་དེ་འདྲ་མ་རེད་བ་ད་ལྟའི་ལོ་ས་ཡ་མང་པོ་འགོར་དགོས་ལོ་སྟོང་ཕྲག་མང་པོ་འགོར་དགོས་ར་བ། ཨ་ནི་བྱིའུ་དེ་ད་ད་ལྟ་འདི་སྔོན་ནས་ལབ་པ་ནང་བཞིན Paleozoic གི་མཐའ་ལ་ཨ་ནི་དེ་གི་མཇུག་དེ་ནང་ལ་ཨ་ནི་ཧོབ་ཏ་མེད་པ་འཛམ་བུ་གླིང་དེ་ནང་ལོགས་ལ། ཨ་ནི་ཕྱི་ནས་ད་རྡོ་འདྲ་བོ་ཅིག་གས་པ་དང་ཨེ་འདྲས་ཕྱི་ནས་སྐར་མ་སྐར་མདའ་འདྲ་བོ་ཅིག་ཕྱི་ལོགས་ནས་ཡོང་བྱས་ཨ་ནི་སྲོག་ཆགས་བརྒྱ་ཆ་དགུ་བཅུ་ཟིག་མེད་པ་བཟོས་ར་དེ་ནང་བཞིན་ཡང་དེ་འདྲའི་གཉིས་པ་ཅིག་ཆགས་འདུག་བ་ད་འདི་ལ Extinction ཟེར་གི་རོ Extinction ཟེར་ན་རྩ་མེད་འགྲོ་བ་ལ་གོ་ར་རྩ་མེད་འགྲོ་ཡ་གི་དེ་འདྲས་ཀྱི་བྱུང་རིམ་ཐེངས་མ་ཕལ་ཆེར་འཛམ་བུ་གླིང་གི་ལོ་རྒྱུས་ནང་ལྟ་བས་ན་དེ་འདྲས་ཐེངས་མ་ལྔ་དྲུག་ཅིག་ཆགས་ཡིན་ཟེར་ད་ཆེ་ཤོས་འདི་ད་ད་ལྟ Paleozoic གི་མཇུག་འདི་ནང་ལ་ཨ་ནི་སྲོག་ཆགས་བརྒྱ་ཆ་དགུ་བཅུ་ལྷག་ཅིག་གྲོངས་ཡ་བྱས་མེད་པ་ཆགས་འདུག་བ་ཨ་ནི་དེ་ནང་བཞིན་གྱི་ཨ་ནི་ད་ལྟ Dinosaur གི་དུས་ཚོད་ཀྱི་མཐའ་མ་ཅིག་ཡོད་ར Mesozoic Mesozoic འདི་ལྟར་ལོ་ས་ཡ་བརྒྱ། བརྒྱ་རིང་ག་ལ་གནས་འདུག་བ་ཨ་ནི་དེ་གི་ཡང་མཇུག་ལ་ཡང་ཡང་སྐོར་ནས། ག་ལབ་རེད་འཛམ་བུ་གླིང་ནང་ལོགས་ལ་ཕལ་ཆེར་ད་མང་ཆེ་བ་གི་འཛམ་གླིང་ཕྱི་ལོགས་ནས། རྡོ་འདྲ་བོ་ཅིག་དང་ཡང་མིན་ན་སྐར་མདའ་འདྲ་བོ་ཆེན་པོ་ཅིག་ཡོང་བྱས་ཨ་ནི་མཚོ་ཅིག་ལ་ཕོག་ཕལ་ཆེར་ད་ལྟ་མེག་སི་ཀོ་གི་གཡས་གཡོན་ཅིག་ལ་ཕོག་ར་ལབ་གི་འདུག་བ་ཨ་ནི་མཚོ་དེ་ཡར་འཕྱུར་བྱས་ཨ་ནི tsunami དང་ས་ཡོམ་དང་ཨ་ནི་བོལ་ད་ག་ལབ་རེད་མེ་འབར་བྱས་ཨ་ནི་ཕལ་ཆེ། འདི་ག་ལ་འོ་རེད་དུས་ཚོད་རིང་པོ་གཅིག་རིང་ག་ལ་འཛམ་བུ་གླིང་གང་ཙམ་མེ་གིས་ཚིག་བྱས། ཨ་ནི་སྲོག་ཆགས་བརྒྱ་ཆ་བདུན་ཅུ་ལྷག་སྲོག་ཆགས་ཆེ་རིགས་ཚང་མ་མེད་པར་ཆགས་འདུག་ཨ། Dinosaur དེ་ཚོ་ཚང་མ་མེད་པར་ཆགས། ཨ་ནི་ད། ད་ལྟ་བྱེའུ་གི Dinosaur རིགས་གཅིག་ཡོད་རོ་ཁོང་ཚོ་གི་ད། གཟུགས་པོ་དེ་ཆུང་ཆུང་ཡོད་དུས་སྐབས་ལ་ཁོང་ཚོ་གི་ཕན་ཁོང་ཚོ་ཕལ་ཆེར་སྲོག་ད་ད་ད་སེམས་ཅན་སྲོག་ཆགས་བརྒྱ་ཆ་བདུན་ཅུ་ཙམ་མེད་པར་ཆགས་དུས་སྐབས་ལ་ཁོང་ཚོ་ཐར་ཡིན་ས་རེད་བ་ཨ་ནི་དེ་ནི་མ། ཨ་ནི་ད་ད་ད་ལྟའི་གི་ད་ད་བྱེའུ་གཅིག་རོ་བྱེའུ་དེ་མ་ཆུང་ཆུང་གཅིག་རེད་དོ་བ། ཨཱ་ནི། མི་གསོད་རྫོགས་ཡིག་དང་པོ། དཔལ་ཡུལ་རྫོགས་ཡིག་བྱེད་ཨཱ་ནི་མི་གསོད་རྫོགས་ཡིག་བྱེད། མི་གསོད་རྫོགས་ཡིག་གི་བར་མཚམས་དེ་དང་ད་ལྟ་ཐེམ་མ་གཉིས་པ་འདི་དང་ད་སྲོག་ཆགས་མེད་པར་བྱས་རྩ་མེད་འགྲོ་བ་ཡི་བྱུང་རིམ་དང་ད་ཐེམ་མ་གཉིས་པ་བརྗེ་ཡོད་ར་དེ་བརྩི་གོ། ཨཱ་ནི། དེ་ནས་བྱས་ནས་ད་སྲིད་ནོར་རྫོགས་ཡིག་ཨཱ་ནི་སྲོག་ཆགས་སྲོག་གསར་མ་གི་དུས་ཚོད་བརྩི་གོ། ཨཱ་ནི། སྲིད་ནོར་རྫོགས་ཡིག་སྐབས་ལ་ཨཱ་ནི་ད། Age of Mammals། ད་དེ་ནུ་གསོས་སེམས་ཅན་གྱི་དུས་རབས་བརྩི་གི་ཡོད་ར་གང་ཡིན་ཟེར་ན་དེ་རྗེས་ལ Dinosaur མེད་པ་ཆགས་ཚར་བའི་རྗེས་ལ་ཨ་ནི་ད་གཞི་ནས་ད་ལྟ་གླང་ཆེན་ཆེན་པོ་ཅིག་འདུག་ད་ད་དེང་སང་མཐོང་ཡ་ད་ཡོད་མ་རེད་སྔོན་མ་གི་དུས་ཚོད་ལ་གངས་ནང་ལ་དེ་སྔའི་གླང་ཆེན་ཁོ་གི་ག་ལ་བ་རེད་རྭ་ཅོ་རྭ་བོ་ཅོ་སྣ་གི་སྣ་གི་རྭ་ཅོ་དེ་ཧ་ཅང་གི་ཆེན་པོ་ཡོད་ཅོག་ཅིག་གླང་ཆེན་ག་ལ་སྤུ་ཆེན་པོ་ཡོད་ཅོག་ཅིག་ག་ལ་སྤུ་སྤུ་སོབ་སོབ་ཆེན་པོ་ཡོད་ཅོག་ཅིག Woolly Mammoths ཟེར་གི་དེ་ལ་དེ་ད་ཨ་ནི་དེ་རྗེས་ལ་ཕྱིས་སུ་ཨ་ནི་མི་འགྲོ་བ་མི་བྱུང་རོ།

ཡིན་ན་ཡང་ཁོང་ཚོ་བརྒྱུད་པ་གཙང་མ་ཅིག་ཡོད་རེད་ད། ཡིན་ན་ད་ཁོང་ཚོ་བྱིའུ་དེ་ལོ་ས་ཡ་བརྒྱ་ཙམ་རིང་ག་ལ། ག་ལེ་ག་ལེ་འགྱུར་བ་འགྲོ་བྱས་ཨ་ནི་ཁོང་ཚོ་ལག་པ་ནང་བཞིན་དང་པོ་སྒྲོ་ཡོད་པ་བྱས་སྒྲོ་དེ་ག་ལེ་ག་ལེ་སྒྲོ་ཡི་ལས་ཀ་དེ་ཨ་ནི་ཤོག་པ་ཤོག་པ་ལ་ཕར་འགྱུར་བྱས་ཨ་ནི་ཁོང་ཚོ་གི་གཟུགས་པོ་ནང་ལོགས་གི་རུས་རུས་ཁོག་གི་སྒྲོམ་གཞི་དེ་ཡང་ཡང་རུ་འགྲོ་གནམ་ལ་འཕུར་དུས་ཁུར་དུས་ཡང་པོ་ཆགས་དགོས་རོ་ཨ་རུས་ཁོག་དེ་ཡང་པོ་ཆགས་དགོས་རུས་ཁོག་ནང་ལོགས་ཁོག་སྟོང་ཡོད་པ་དེ་འདྲ་ཆགས་པ་དང་ཨ་ནི་ཁོང་ཚོ་གི་གློ་བ་དང་སྙིང་དང་དེ་ཚོ་གི་ལས་ཀ་བྱེད་སྟངས་དེ་ཧ་ཅང་གི་ག་ལ་བ་རེད་གནམ་ལ་འཕུར་མཁན་གྱི་བྱིའུ་བྱིའུ་གི་སྲས་སྲོག་ཆགས་གཅིག་གི་དགོས་མཁོ་ལ་བསྟུན་པའི་དེ་ལ་འགྱུར་བ་འགྲོ་བྱས་ནི་ད་ལྟའི་བྱིའུ་རྟ། ད་ལྟའི་འཛམ་གླིང་ནང་ལ་བྱིའུ་ད་ཁྲི་གཅིག་མ་ཁྲི་གཅིག་ལྷག་བརྩི་གི་ཡོད་རེད་ད་ཁྲི་གཅིག་ཡས་མས་བརྩི་གི་ཡོད་རོ། དེ་ནི་དེ་ཚོ་གི་ད་རིགས་ཚང་མ་ད་དེ Cenozoic འགོ་བཙུགས་ནས་ཕྱིན་ནས་དེ་ནི་མ་ཚང་མ་ག་ལ་བར་ཕལ་རེ་ད་ཧ་ཅང་གི་ག་ལ་བར་འགྱུར་བ་ཆེན་པོ་འགྲོ་བྱས་ཨ་ནི་ཁོང་ཚོ diversify ཟེར་གི་རོ། ཨ་ནི་སྣ་མིན་སྣ་ཚོགས་བྱུང་ཡས་ཅིག་འདུག་ཨ་ནི་གཞི་ནས་མ། ད་ལྟ Dinosaur གི་དུས་ཚོད་ལ་ཁོང་ཚོ་ད་ལྟ་དུས་རབས་བར་མ་ཅིག་རོ་སྲོག་བར་མ་གི་དུས་ཚོད་དེ་ལ་བྱིའུ་གི་རིགས་མ་འདྲ་བ་ཕལ་ཆེར་ད་བྱིའུ་གི་ཡར་ཕ་མེས་བལྟས་པ་ཡིན་ན་ཁོང་ཚོ་བརྒྱུད་པ་གསུམ་བཞི་བརྩི་གི་འདུག་ཨ་ནི་དེ་རྗེས་ལ་ཨ་ནི་ད་བརྒྱུད་པ། མ་ག་ལ་བ་ཁོང་བརྒྱུད་པ་ག་ལ་བར་དེ་འཕེལ་བྱས་ནི་ད་བྱིའུ་སྟོང་ཕྲག། ཁྲི་ཕྲག་ནང་ལ་ད་ལྟའི་ཆ་ལ་བྱིའུ་ཁྲི་ཕྲག་ཅིག་བརྩི་ཡས་ཅིག་ཡོད་ར་ད་བྱིའུ་ཁྲི་གཅིག་མ་ཟིན་འཛམ་བུའི་ནང་ཡོད་ར་ལབ་པ་ཨ་ནི་དེ། ཕྱིས་སུ་བྱུང་ཅོག་ཅིག་རེད་ཤག་ད་འདི། ག་ལ་ཡོད་རེད། འཛམ་བུ་གླིང་ནང་ལ་ད་ང་ཚོ་ཅིག་འཛམ་གླིང་གི་ད་གནའ་རབས་ཀྱི་ཚན་རིག་ད་སློབ་སྦྱོང་བྱེད་དུས་མར་ཅིག་བལྟས་པ་ཡིན་ན། དུས་རབས་དུས་རབས་ལ་དུས་རབས་ཁོང་ཚོ་དུས་རབས་གསུམ་དུ་བགོ་བ་དུས་རབས་གསུམ་གྱི་བགོ་ཡ་གྱི་བར་མཚམས་ཅིག་ཡོད་ར་བར་མཚམས་དེ་ཁོང་ཚོ་གི་ད་འཛམ་བུ་གླིང་ནང་ལ་དོན་ཆེན་ལབ་དགོས་རེད་ཡ་ག་ལ་འོ་ཆག་སྒོ་ལབ་དགོས་རེད་ཡ་སེམས་སྲོག་ཆགས་རྩ་མེད་འགྲོ་ཡ་གི་བྱུང་རྐྱེན་ད་ག་ལ་བ་རེད་དོན་ཆེན་ག་ལ་བ་རེད་ཧ་ཅང་གི་ད་ག་ལ་རྒྱ་ཆེན་པོ་ཅིག་བྱུང་དུས་སྐབས་ལ་སྲོག་ཆགས་ཚང་མ་མེད་པ་ཆགས་ཨ་ནི་དུས་རབས་གསར་བ་ཅིག་འགོ་བཙུགས་དང་པོ་ཉ་ད་དང་ད་འབུ་སྲིན་གྱི་དུས་རབས་ཅིག་བྱས་ཨ་ནི་དེ་ཁོང་ཚོ་བརྒྱ་ཆ་དགུ་བཅུ་ཙམ་མེད་པ་ཆགས་ཚར་བའི་རྗེས་ལ་ཨ་ནི་ད་ད Dinosaur གྱི་དུས་ཚོད་སླེབས་པ་བྱས། Dinosaur གྱི་དུས་ཚོད་ནས་བྱིའུ་བྱུང་བྱས། དེ་ཡང་དེ་ནང་ལ་དོན་རྐྱེན་ཙམ་དང་འཛམ་བུ་གླིང་ན་རྩ་མེད་འགྲོ་ཡ་གྱི་དོན་རྐྱེན་ཆེན་པོ་ཅིག་ཆགས། དེ་ནས་ཕྱིན་ནས་དུས་རབས་བར་མ་དེ་རྫོགས་བྱས་ད། སྲོག་གསར་བ་གྱི་དུས་རབས་དེ་འགོ་བཙུགས་དུས་སྐབས་ལ། དེ་ནས་མར་ཕྱིན་ནས་ད་ང་ཚོ Age of Mammals ཟེར་རོ། ནུ་གསོ་སེམས་ཅན། དང། བྱིའུ་མཐོང་ཡ་འཇོག་ཡོད་དེ་ནི་ང་ཚོ་ད Reptile དང། རྩངས་པ་བཅས་ལས་རིགས་དེ་ཚོ་ཆུང་བ་དེ་ཚོ་ཁ་ཤས་ལྷག་ཡོད་རོ། ད་འདི་བསམ་བློ་བཏང་ན་ད་འདི་ང་ཚོ་གི་རིག་པ་བཏང་བས་ན་ཨ་ནི་དེ་ཡང་དུས་རབས་དེ་ཡང་ནི་དུས་ཚོད་སྔ་ཕྱི་མེད་པ་ཅིག་ཡང་མེད་པ་ཆགས་ཡིན་རྒྱུ་རེད་ད་ང་ཚོ་གི་ད་ང་ཚོ་གི་མི་རབས་ལ་མ་ཤར་བ་ཡིན་ན་ཡང་ག་ལ་བ་རེད། འཛམ་བུ་གླིང་གི་ལོ་རྒྱུས་འདི་ཧ་ཅང་གི་རིང་པོ་རེད་ད་མི་གི་ཚེ་འདི་ལོ་བརྒྱ་ཉིས་བརྒྱ་བརྩི་དགོས་རེད་ང་ཚོ་གི་མི་གི་དཔལ་ཡོན་འདི་དར་ནས་དཔེར་ཆ་ལ་ད་ཧ་ལས་ན་ལོ་ལྔ་སྟོང་དྲུག་སྟོང་རྩིས་བརྒྱབ་བརྒྱབ་ཕ་ཕྱི་དེ་ཕྱི་བྱས་ཡོད་རྒྱུ་རེད་དཔེར་ཆ་ལ་ད་འཛམ་བུ་གླིང་ནང་ལ་རྙིང་ཤོས་འདྲ་བོ་ཅིག་ད་རྒྱ་གར་གི་ད Harappa དང་ཨ་ནི Greek དང་དེ་ཚོ་བལྟ་བས་ན་ད་ལོ་ཕ་དེ་བས་ན་ལོ་ཁྱོན་བསྡོམས་ནས་ལོ་བཞི་སྟོང་ལྔ་སྟོང་བར་དུ་འགྲོ་ཡ་ཡོད་རྒྱུ་རེད་ཨ་ནི་དེ་སྔས་ད་ཡིན་ད་ང་ཚོ་གདོད་མའི་མི་འདྲ་བོ་ཆགས་འགྲོ་གི་རེད། ཨ་ནི་མི་དེ་པས་འཛམ་བུ་གླིང་གི་ལོ་ན་ལྟ་བ་ནི་ད་མི་དེ་ཧ་ཅང་གི་དུས་ཚོད་ཐུང་ཐུང་ཅིག་དེ་མ་གཏོགས་འཛམ་གླིང་ན་བསྡད་ཡོད་མ་རེད། ཨ་ནི། ག་ལ། འཛམ་བུ་གླིང་གི་དུས་ཚོད་ན་ལྟ་བ་ནི་ད་འདི་སྐར་ཆ་གཅིག་འདྲ་བོ་བརྩི་དགོས་རེད་ཨ་ནི། དེ་ཡང་ང་ཚོ་གི་དུས་ཚོད་དེ་ཡང་ད Cenozoic ཚར་ན་དུས། སྲོག་ཆགས་གསར་མ་གི་དུས་ཚོད་དེ་ཡང་སྔ་ཕྱི་མེད་པ་གཅིག་འཛམ་བུ་གླིང་ནང་ལ་དོན་རྐྱེན་ཆེན་པོ་གཅིག་བྱུང་རྗེས་ད་ང་ཚོ་གི་ག་ལ་བ་རེད climate change འཛམ་བུ་གླིང་གི་ཁོར་ཁོར་ཡུག་འགྱུར་བ་འགྲོ་ལབ་ཀྱི་ཡོད་རོ། ཨ་ནི་དེ་འདྲ་འདྲ་བོ་ཆགས་ཡིན་ན་རེད་ཡང་མེད་ན་འཛམ་བུ་གླིང་གི་ཕྱི་ལོགས་ནས་སྐར་མ་སྐར་མདའ་འདྲ་བོ་ཆེན་པོ་དེ་སླེབས་བྱས་ཡ་ནི་ང་འཛམ་བུ་གླིང་འདི་སྒང་ཟག་ཡང། བད་ཁོ་ར་ཡི་མེ་འབར་བྱས་ཡིན་ན་རེད་ཆུ་ལོག་བརྒྱབ་བྱས་ནས་མེད་པ་ཆགས་འདྲ་བོ་དེ་ལྟ། ད་དེ་ཕལ་ཆེར་གཏན་འཁེལ་བ་འདྲ་བོ་ཅིག་རེད་ཡིན་ན་དེ་དེ་དེ་ལ་ཡང། དངངས་སྐྲག་སྐྱེ་དགོས་ད་གལ་ཡོད་མ་རོ། ད་དེ་བྱིའུ་གི་ཡ་ག་ལ་བ་རེད་ངས་གི་ཡ། རྒྱུད་པ་དེ་དེད་པ་ཡིན་ན་བྱིའུ་དེ་དེ་འདྲ་འདྲ་བོ་ཆགས་དེ་གོ་ས་ད་ད་བྱིའུ་གི་ག་ལ་བ་རེ། རྒྱུད་པ་འདི Dinosaur ནས་མར་བྱུང་ཆོག་ཅིག་བྱས། ད་ལྟའི་ཆར་དུ་ད་འཛམ་བུ་གླིང་ནང་ལ་བྱིའུ་སྟོང་ཕྲག་གཅིག་བྱས། སྟོང་ཕྲག་གཅིག་ཟེར་དུས་ཁྲི་གཅིག་མ་ཟིན་ཙམ་ཁྲི་གཅིག་ཏག་ཏག་འདྲ་བོ་ཆགས་ཀྱི་ཡོད་ས་རེད། ད་འཛམ་བུ་གླིང་ནང་ལ་བྱིའུ་ཁྲི་གཅིག་ཡོད་པ་ཡིན་ན་ཇི་ལྟར་ང་ཚོ་འཛམ་བུ་གླིང་ནང་ལ་མི་གི་མི་ཟེར་མཁན་འདི་ང་ཚོ་ད་ཚན་རིག་སློབ་སྦྱོང་བྱེད་ཡོད་རོ་ཨ་ཚན་རིག་སློབ་སྦྱོང་བྱེད་དུས་སྐབས་ལ་ཇི་ལྟར། ཁྱེད་རང་གི་ནང་ལ་ཅ་ལག་ག་རེ་ཡོད་པ་ཡིན་ན་ཡང་ཅ་ལག་དེ་ཚོ་ང་ཚོ་ཟ་ཆས་དེ་ཚོ་ཐབ་ཚང་ནང་ལ་བཞག་ཡོད་རོ་ཨ་ནི། གོས་ལོག་དེ་ཚོ་ཆ་སྒམ་ནང་ལ་བཞག་ཡོད་རོ་ཨ་ནི་ད། ག་ལ་ཡོད་རེད། དེབ་དེ་ཚོ་དེ་ནི་ཡང་ང་ཚོ་དེབ་སྒྲིག་ས་གི་ག་ལ་བ་རེད་ཆ་ག་ལ་བ་རེད་ཅོག་ཙེ་འདྲ་བོ་དེ་ག་འདྲ་རེད་དེབ་ཀྱི་དེབ་སྒྲིག་ས་གི་དེ་འདྲ shelf དེ་འདྲ་ག་བཞག་ཡོད་རོ་ད་ང་ཚོ་མི་གིས་ག་དུས་ཡིན་ན་ཅ་ལག་ཟེར་མཁན་དེ་ག་དུས་ཡིན་ན་ཡ། ག་ལ་བ་རེད་བགོ་བཤའ་བརྒྱབ་བྱས་སྡེ་ཚན་ནང་ལ་བགོ་བཤའ་བྱེད་དོ་ཨ། ད་དེ་མི་གི་ག་ལ་བ་ཆོས་ཉིད་འདྲ་བོ་ཅིག་ང་ཚོ་རིག་པ་ནང་ལ་ལྡིང་མཁན་ཡོད་ས་རོ་ཨ། བོད་པ་འདྲ་བོ་ཅིག་ཡིན་ན་ང་ཚོ་དང། ང་ད་ལྟ་དེབ་ཀློག་བསྡད་ཅིག་དང་བུ་སྟོན་གྱི་ཆོས་འབྱུང་ལབ་ཡ་དེ་ཀློག་བསྡད་ཡོད། བུ་སྟོན་ཆོས་འབྱུང་ནང་ལ་ཨ་ནི། ང་ཚོ་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ་གི་བཀའ་དེ་ཚོ་ཨ་ནི་དང་པོ་དང་པོ་བཀའ་དང་བསྟན་བཅོས་གཉིས་ཨ་ནི་བཀའ་ནང་ལོགས་ལ་མདོ་སྔགས་ཨ་ནི་ཨེ་དེ་བཞིན་ད་ག་ལ་བ་རེད་དཔེ་ཆ་དེ་ཚོ་ཚང་མ་བོད་ནང་ལ Sanskrit ནས་ཚུར་བསྒྱུར་ཡོང་དུས་སྐབས་ལ་ཨ་ནི་དཔེ་ཆ་དེ་ཚོ་ཚང་མ་སྡེ་ཚན་སྡེ་ཚན་བགོས་པ་ཡ་བཀའ་འགྱུར་ནང་ལོགས་ལ་ཨ་ནི། ག་ལ་བ་རེད་ག་ལ་བ་ག་ལ་བ་རྒྱུད་དང་སྔགས་ལབ་ཡ་འདྲ་བོ་དང་ཨ་ནི། མདོ་དང་ཨ་ནི་ད་འདུལ་བ་ལབ་ཡ་འདྲ་བོ་དང་དབྱེ་བ་བགོས་བཞག་འདུག། དེ་ནང་བཞིན་ད་འདི། སྡེ་ཚན་བགོ་ཡ་འདི་ད། རིག་པའི་གནས་ག་འདྲ་ཅིག་ནང་ལ་བོད་པ་འདི་ལ་ང་ཚོ་དཀར་ཆག་རིག་པ་ལབ་ཡོད་རོ། ད་འདི་ཚན་རིག་ནུབ་ཕྱོགས་ཀྱི་ཚན་རིག་ནང་ལ་དེ་ག་རང་ཡོད་རོ་ད་དེ་ཚན་རིག་ནང་ལོགས་ལ་ཚན་རིག་འགོ་མ་བཙུགས་གོང་ལ། སྲོག་ཆགས་ཡིན་ན་རེད་སློབ་སྦྱོང་རིག་པའི་གནས་ག་རེ་སློབ་སྦྱོང་མ་བྱེད་གོང་ལ་ཡིན་ན། དང་པོ་སློབ་སྦྱོང་བྱེད་ས་ཀྱི་གཞི་དེ་དང་པོ། ཧ་ཅང་གི་གྲངས་ཀ་མང་པོ་ཡོད་པ་ཡིན་ན་ཁོ་སྡེ་ཚན་ལ་སྡེ་ཚན་ལ་བགོ་དགོས་རོ། རྗེས་ལ་སློབ་སྦྱོང་བྱེད་ཡ་ལས་སླ་བོ་ཆགས་ཡོད་རོ་དེ་ནང་བཞིན་བྱིའུ་འདྲ་བོ་ཅིག་ཡོད་ན། བྱིའུ་འདི། ད་ལྟ་འཛམ་བུ་གླིང་ལ་བྱིའུ་ཁྲི་གཅིག་ཡོད་པ་ཡིན་ན། བྱིའུ་ཁྲི་གཅིག་སློབ་སྦྱོང་བྱེད་པ་ཡིན་ན། Order མེད་པ་སློབ་སྦྱོང་བྱེད་དུས་ད། ག་བསྡུ་ཁོ་ར་འདི་ན་འཛུལ་ཡས་འགྲོ་གས་ཡོད་མ་རོགས། དང་པོ། གལ་ཆེ་ཤོས་གཅིག་ད་ལྟ Taxonomic Order ལབ་ཡོད་དོ། ཡང་མིན་ན Taxonomic Ranking ད་འདི། ཁོང་ཚོ་གིས་འཛམ་བུ་གླིང་ད་ལྟ་འདི། ནུབ་ཕྱོགས་ཀྱི་ཚན་རིག་ནང་ལོགས་ལ་སྲོག་ཆགས་སློབ་སྦྱོང་བྱེད་པ་ཡིན་ན། ཨ་ནི་སྲོག་ཆགས་ཀྱི་བགོ་བཤའ་བྱ་སྟངས་ག་འདྲ་ཡོད་རེད། དང་པོ་འཛམ་བུ་གླིང་ནང་ལ་སྲོག་ཆགས་དཔེ་མང་པོ་ཡོད་རོགས། ཨ་ནི་སྲོག་ཆགས་ནང་ནས་ང་ཚོ་བྱིའུ་སློབ་སྦྱོང་བྱེད་ཡས་རོགས། ཨ་ནི་བྱིའུ་བགོ་བ་ཡིན་ན་ག་འདྲས་བྱས་ནས་བགོ་ཡས་ཡིན། བྱིའུ་ནང་ལོགས་ལ་བྱིའུ་རིགས་ཁྲི། ཁྲི་གཅིག་ཡོད་རོ། དེ་ག་འདྲས་བགོ་ཡས་ལབ་དུས་ག་དུས་དེ་ལ་ད Taxonomic Rankings ཟེར་གྱི་རེད། དེ་ལ་ད་ང་ཚོ Zoology ནང་ལ་སྲོག་ཆགས་རིག་པ་ནང་ལ། དང་པོ་ཁོང་ཚོ Kingdom རྩི་གི་འདུག་བ་ད་དེ་གོ་རིམ་མར་སྒང་ནས་མར་ཞིག་ནས་མར་བལྟ་བ་ཡིན་ན་ད་ལྟ་ག་ལབ་དགོས་རེད་གོ་རིམ་སྡེ་ཚན་སྡེ་ཚན་བགོ་སྟངས་ཅིག་ཡོད་རོ། སྟེང་ཤོས་དེ་ལ་ཁོང་ཚོ Kingdom རྩི་གི་རེད Kingdom ལབ་ན་ད། ཚིག་ཐད་ནས་བོད་སྐད་དུ་བསྒྱུར་བ་ན་ད་རྒྱལ་ཁམས་ཟེར་དགོས་རོ་ད་ཁོང་ཚོ་གི་ད་སེམས་ཅན་སྲོག་ཆགས་ཀྱི་རྒྱལ་ཁམས་དང་སྲོག་ཆགས་ཀྱི་ཁམས་དང་ཨཱ་ནི།

ཤ་གཟན་སེམས་ཅན་རེད། ཤ་གཟན་སེམས་ཅན་ནང་ལོགས་ནས་ཁོ། ཨཱ་ནི Family དེ Felidae རེད། Felidae ཟེར་ན་ཞི་མི་གི། ཞི་མི་གི་རིགས་ལ་གོ་ད་ང་ཚོ་ད་ལྟ་གི། ཞི་མི་ལབ་ཡ་ཅིག་དེ་ལ་གོ་མ་རེད། ད་ལྟ་དེ་ཡང་བགོ་བཤའ་བྱེད་སྟངས་ཀྱི་མིང་གཅིག་པ་འགྲོ་ཆགས་འགྲོ་གི་འདུག་བ། Felidae ནང་ལོགས་ལ། ཞི་མི་ནང་ལོགས་ལ། ད་ལྟ་ང་ཚོ་ནང་གི་སྒོ་ཕྱུགས་ཀྱི་ང་ཚོ་ཞི་མི་ཅིག་ཡོད་རོགས་དེ་ལ། ང་ཚོ་ང་ཚོ་ཁམས་སྐད་ལ་ལི་ལི་ལབ་ཡོད་རོགས་ལི་ལི། བྱི་ལ་བྱི་ལ་ཟེར་ན་རེད། དེ་ད་ཨཱ་ནི་ད་ལྟ་ག་ལབ་དགོས་རེད་སྟག་དང་ཨཱ་ནི། ཆིབས་གཟིག་དང།

ལྷོ་ཨ་མི་རི་ཀ་གི་ཤིང་ནགས་ནང་ལ Panther ཁོང་ཚོ་ཡོད་རེད་པ Panther རིགས་ནག་པོ་ཅིག་ཡོད་རེད་ད་ཕལ་ཆེར་ཁ་ཤས་ད་ད་ལྟ་ཤེས་ཀྱི་ཡོད་མ་རེད། ཨ་ནི་དེ་ནང་ལོགས་ནས་སྟག་སྟག་ལབ་དགོས་རེད་སེམས་ད། སྲོག་ཆགས་མར་དེད་པ་ཡིན་ན་རྒྱུད་པ་མར་དེད་པ་ཡིན་ན་འདི་འདྲ་བྱས་ནས་དེད་དགོས་རེད་དེ་དེ་བགོ་བཤའ་བྱ་སྟངས་ཅིག་ཡོད་རེད་པ་དེ་ལ Taxonomic Order ལབ་ཡོད་རེད་པ། ད་དེ། སྲོག་ཆགས་ཅིག་བྱས་ན་ཅིག་འདི་སློབ་སྦྱོང་བྱེད་བ་ཡིན་ན་དང་པོ་ཁོ་ན། Species ག་རེ་རེད་བཞག་དེ་ནས Genus ག་རེ་རེད་བཞག་ཨ་ནི Family ག་རེ་རེད་བཞག་དེ་ནས Order ག་རེ་རེད་བཞག་འདི་འདྲ་བྱས་ནས་འགྲོ་སྟངས་ཅིག་ཡོད་རེད་པ་དེ་བྱའོ། ད་དེ་བྱས་ནས། དཔེར་ན་བྱིའུ་བལྟ་བ་ཡིན་ན་ད་ང་ཚོ་དཔེར་ན་བྱིའུ་རྒོད། ང་ཚོ་བྱ་རྒོད་ཟེར་གྱི་ཡོད་རེད་པ། དཔེར་ན་བོད་ལ་འདི་ལ་ཐང་དཀར་རྒོད་པོ་ལབ་ར་ང་ཚོ་བོད་ནང་ལ་མི་དེ་ཚོ་གྲོངས་འགྲོ་དུས་སྐབས་ལ་བྱ་གཏོར་གཏོང་གི་ཡོད་ར། བྱ་གཏོར་བཏང་དུས་སྐབས་ལ་ད་བྱིའུ་ཟ་མཁན་ཡོད་ན་མེད་ན་དེ་རྒོད་ཅིག་ཡོད་ར་ཐང་དཀར་རྒོད་པོ་བྱ་རྒོད་ཡིན་པ་གང་ཞིག་ལ་ཨ་ནི་ཁོ་གི་རྒྱབ་དང་གཤོག་པ་དེ་ཚོ་དཀར་པོ་བྱས་རྒོད་ཀྱི་རིགས་ཡོད་ར་ད་དེ་ཧི་མ་ལ་ཡའི་རི་རྒྱུད་ནང་ལ་མང་པོ་ཧི་མ་ལ་ཡའི་རི་རྒྱུད་ཀྱི་ཕར་ཁ་དང་ཚུར་ཁ་གཉིས་ཀ་ལ་ཡོད་མཐོང་ཡ་ཡོད་ར་དེ། ད་དེ་བྱིའུ་དེ།

ད་ལྟ་ང་ཚོ་བྱེའུ་འདི་བྱ་རྒོད་ཡིན་འདུག་གོ་བྱ་རྒོད་འདི་ཁོ་གར་ཆགས་དགོས་རེད་ཟེར་ན Accipitriformes Accipitriformes ཟེར་ན་ད་ལྟ་བྱེའུ་སྲོག་ཆགས་གཞན་པ་ཟ་ནི། ད་ལྟ་ཤ་གཟན་ཡིན་པ་གང་ཞིག་ལ་ཁོ་ཚོ་བྱེའུ་སྡེར་མོ་ཡོད་མཁན་མཆུ་ཏོ་རྩེ་རྣོ་ཡོད་མཁན་ཨ་ནི་སེམས་ཅན་གཞན་པ་གི་ཤ་ཟ་མཁན་ཅིག་འདུག་བ་དེ་ལ Accipitriformes དེ་ནང་ལོགས་ལ་བྱ་ཁྱུང། བྱ་ཁྲ། ཨ་ནི་ད་ང་ཚོ་གི་ནེ་ལེ་ཟེར་གི་འདུག་འོལ་པ་ཟེར་གི་འདུག་བ། ཨ་ནི་དེ་ཚོ་རིགས་འདི་ཚང་མ་ཡོད་རོ་ཨ་ནི་དེ་ནང་ལོགས་ནི་ཨ་ནི་བྱ་རྒོད་ཀྱི་རིགས་ཁ་ཁ་བྱས་ཨ་ནི་དེ་ལ Gyps ཟེར་གྱི་འདུག Gyps། Gyps ད་ཁོང་ཚོ family དེ Gyps ཆགས་ཀྱི་རེད་ཨ་ནི་དེ་ནང་ལོགས་ནི་སྟབས་མ་དེ་བས་ན་ཨ་ནི་བྱ་རྒོད་ནང་ལོགས་ལ་རྒྱ་གར་གྱི་བྱ་རྒོད་ཁ་ཁ་ཡོད་རེད་ཅེས་ཁ་ལོ་ཏིས་སྐམ་པོ་བྱས་ནག་པོ་བྱས་ཨ་ནི་ད་ལྟ་ཁོང་ཚོ་བོད་ཀྱི་བྱ་རྒོད་དེ་འདི་རྒྱ་གར་ལའི་མཐོང་ནི་ད་ཡོད་རེད་ཡིན་ནའི་ད་ཁོ་རི་གི་སྒང་དེ་འདུག་གི་འདུག་ཨ་ནི་ད་གཞི་ནས་ཨེ་འདྲས་བྱས་ནས་མ་དེ་ཡ་ཡོད་རེད་ད། དེ་འདྲས་ཡིན་དུས་སྒང་ལ་ད་ཁོང་ཚོ་འཛམ་བུ་གླིང་ནང་ལ་བྱིའུ་ཁྲི་གཅིག་ལྷག་ཙམ་ཡོད་རེད་ལ་འོ་རོ་ཨ་ནི་ད་དེ་མར་བགོ་བ་ཡིན་ན་ད་ཁོང་ཚོ་བྱིའུ་རིགས་ད་ཁྲི་གཅིག་མ་ཟད་ཁྲི་གཅིག་ཏག་ཏག་འདྲ་བོ་བརྩི་བ་ཡིན་ན། ཨ་ནི་དེའི་ནང་ལོགས་ནས་ད་ཁོང་ཚོ་བྱིའུ་གི་ད་ག་ལ་བ་རེད་དང་པོ། class ད་ཁོང་ཚོ་བྱིའུ་གི་རིགས class རང་ཆགས་ཚར་བ་ད order ནང་ལོགས་ལ་ཨ་ནི་བྱིའུ་ཁ་ཤས་ད་ད་ཤ་གཟན་རིགས་བྱས་ཁ་ཤས་ག་ལ་བ་རེད་ད་ད་ང་ཚོ་འདི་ལ་ཡོད་རོ། གསོ་བྱ་རིགས་ཅིག་ཡོད་རོ་དཔེར་ན་བྱ་དེ་ད་ངང་པ་དང་ཨ་ནི geese ལ་དེ་འདྲ་ཡོད་རོ duck ད geese ལ་འདྲ་བོ་ད་ནི་བྱིའུ་ཁ་ཤས་ཅིག་ཡང་འདི་ད་ད་ངས་ལབ་བ་འདྲ་བོ་མཛུ་གུ་གསུམ་མདུན་ལ་བཏང་བྱས་ཨ་ནི་མཛུ་གུ་གསུམ་བྱས་མཛུ་གུ་གཅིག་རྒྱབ་ལ་བྱས་ཨ་ནི་ཁོང་ཚོ་བྱིའུ་འདི་གཞས་གཏོང་མཁན་སྒྲ་འདི་སྙན་པོ་ཡོད་གྱུར་ཅིག songbird གྱི་རིགས་ཅིག་ཡོད་ད་ལྟའི་བྱིའུ་མང་ཤོས་དེ་བྱ་དགོས། ཨ་ནི་བྱིའུ་ཁ་ཤས་རིགས་འདི་ད་ལྟ་དཔེར་ན་འདི་ཡོད་རེད་བ་འུག་པ་འུག་པ་མ་རེད་འདི་ག་རེད། ཨ་ད་ལྟ་བྱིའུ། འཕུར་ཡ་མེད་མཁན་བྱིའུ་རིགས་ཅིག་ཡོད་བ་ད་ལྟ། ཕལ་ཆེར་བོད་ལ་ད་ལྟའི་མཐོང་ཡ་ཡོད་མ་རེད་ད་ཨ་ཧྥི་རི་ཀ་ལ། ད་ལྟ Ostrich ཟེར་མཁན་ཅིག་འདུག་བ་བྱིའུ་སྐེ་རིང་པོ་བྱས། ཨ་ནི་གཟུགས་པོ་རྡོག་རྡོག་ནག་པོ་ཆེན་པོ་ཅིག་བྱས་ཨ་ནི་རྐང་པ་རིང་པོ་བྱས་ཁོ་ལ་འཕུར་ཡ་ཡོད་མ་རེད་དེ་ནང་བཞིན་ཨོ་སི་ཀྲི་ལི་ཡ་ལ Emu ཟེར་མཁན་ཅིག་ཡོད་རེད་ད་དེ་འདྲའི་ནང་བཞིན་བྱིའུ་ཡང་བྱིའུ་ཡིན་པ་གང་ཞིག་ལ་བྱིའུ་ཡི་རིགས་རེད་དེ་ཁོ་ཚོ་གཤོག་པ་དང་འཕུར་ཡ་ཡོད་མ་རེད་ཨེ་འདྲས་ཤིང་ད་ཁོང་ཚོ་བྱེའུ་གི་སྡེ་ཚན་སྡེ་ཚན། བགོ་བཤའ་བརྒྱབ་བཞག་ཡོད་ད་དེ་བྱས་ནས། བྱེའུ་གཅིག་སློབ་སྦྱོང་བྱེད་པ་ཡིན་ན་ད་བྱེའུ་ལ་དོ་སྣང་སྟེར་བ་ཡིན་ན་ཨེ་འདྲས་ཀྱི་ད་ཚན་རིག་གི་འགྲོ་སྟངས་ད་ཅིག་ཡོད་ར། སྲོག་ཆགས་བགོ་བཤའ་རྒྱག་སྟངས་ད་ཨེ་འདྲས་ཅིག་ནི་ག་ལ་འོ་རེད། རང་བཞིན་གྱི་ད་འདི་ལ་དོ་སྣང་སླེབས་འགྲོ་ཡ་ཅིག་འདུག་ཨ་དེ་བྱས་ནས་ངས་ཀྱི་ད་དེ་ཡང། ནུབ་ཕྱོགས་ཚན་རིག་གི་ག་ལ་འོ་རེད་སྲོག་ཆགས་ཀྱི་སློབ་སྦྱོང་བྱེད་པ་ཡིན་ན། ཨོ་སྲོག་ཆགས་སློབ་སྦྱོང་བྱེད་དུས་སྒང་ལ། སྲོག་ཆགས་ཀྱི་སྡེ་ཚན་བགོ་སྟངས་ཅིག་ཡོད་ར་འདི་ག་འདྲས་རེད་ངས་ཏིས་ཅིག་ལབ་ན་འགྲོ་ཅིག་དྲན་སོང། ད་ང་ཚོ། ཚན་རིག་པ་བྱ་བྱེད་ད་ད་ངས་འདི་ལབ་ས་བ་དཔེར་ན། Himalayan Vulture དེ་ག་རེད་བོད་ཀྱི་ང་ཚོ་དེ་ལ་ཐང་དཀར་རྒོད་པོ་ཟེར་གི་རོ། ཐང་དཀར་རྒོད་པོ་དེ་ང་ཚོ་བོད་ཀྱི་ནང་ལོགས་ལ་ད་ལྟ་བྱ་གཏོར་བྱ་གཏོར་གཏོང་དུས་གོ་དུ་ཐང་དཀར་རྒོད་པོ་མང་པོ་མཐོང་ཡ་ཡོད་རོ་ཨ་ནི། རྒྱལ་དབང་སྐུ་ཕྲེང་ལྔ་པ་གི་རྒྱལ་དབང་སྐུ་ཕྲེང་ལྔ་པ་ལས་རྒྱལ་དབང་སྐུ་ཕྲེང་དྲུག་པ་གི་ཚངས་དབྱངས་རྒྱ་མཚོ་གི་མགུར་ཡོད་རོ། མགུར་ནང་ལོགས་ལ་ཡང་ཐང་དཀར་རྒོད་པོ་དེ་སླེབས་གི་འདུག་ཨ། དེ་ནང་ལ་ཁོང་གི་མགུར་གཅིག་མར་ཀློག་པ་ཡིན་ན་བྲག་དང་རླུང་པོ་བསྡེབས་ནས་རྒོད་པོའི་སྒྲོ་ལ་གཟན་བྱུང། གཡོ་སྒྱུ་རྫུ་བག་ཅན་གྱིས་ང་ལ་གཟན་པོ་བྱས་བྱུང། ད་བྲག་དང་རླུང་གིས་མཉམ་རུབ་བྱས་ནས་བྱ་རྒོད་ཀྱི་སྒྲོ་ཁོ་གི Feather དེ་ཚོ་ལ་གཟན་པོ་བྱུང་སོང། གནོད་བསྐྱལ་སོང། དེ་ནང་བཞིན་གཡོ་སྒྱུ་རྫུ་བག་ཅན་གྱིས་ད་མི་མ་བིང་ཚ་པོ་གཡོ་སྒྱུ་ཚ་པོ་དང་ཨ་ནི་དེ་འདྲའི་མི་ཁ་ལོ་རྫུན་མ་ཤོད་མཁན་རིགས་ཅིག་ཡོད་ར། དེ་ཚོ་གིས་རྒྱལ་དབང་སྐུ་ཕྲེང་ཚངས་དབྱངས་རྒྱ་མཚོ་ཁོང་རང་ལ་ང་ལ་གཟན་པོ་བྱས་སོང། ད་ཁོང་རང་དང་ཨ་ནི་ག་ལ་བ་རེད་རྒོད་འདི་དཔེ་མཉམ་དུ་སྦྱར་ཟེར་བ། ཨ་ནི་བྲག་དང་རླུང་གིས་རུབ་ཆ་གློད་ནས་རྒོད་ལ་སྡུག་ཅག་བྱས་པ་ནང་བཞིན་གཡོ་སྒྱུའི་རྫུ་བག་ཅན་གྱིས་རྒྱལ་དབང་སྐུ་ཕྲེང་ཁོང་རང་ལ་སྡུག་ཅག་བྱས་སོང་ཟེར་ནས་ད། རྒྱལ་དབང་སྐུ་ཕྲེང་ཚངས་དབྱངས་རྒྱ་མཚོ་གི་མགུར་གྱི་ནང་ལོགས་ལ་ཨ་ནི་བྱིའུ་གི་སྲོག་ཆགས་ཀྱིས་ག་ལ་བ་རེད་དཔེ་མང་པོ་སྦྱར་ཡོད་རེད་འདི་ངས་ཏོག་ཙམ་ཅིག་ཀློག་པ་ཡིན་ན། ཁུ་བྱུག་མོན་ནས་ཡོང་ནས་ནམ་ཟླ་ས་བཅུད་འཕེལ་སོང་ང་དང་བྱམས་པ་འཕྲད་ནས་ལུས་སེམས་ལྷོད་པོར་ལངས་སོང། ཁུ་བྱུག་མོན་ནས་ཡོང་འདུག་ལ། ད་ཆ་ཁུ་བྱུག་འདི་ད་ལྟ་ཀུ་ཀུ་ཀུ་ཀུ་ལབ་བྱེད་པ་ང་ཚོ་ད་སྤྱི་ཟླ་ལྔ་པ་དྲུག་པ་ད་ལྟ་ད་ལྟ་ད་ལྟའི་དུས་ཚོད་ལ་ཁོང་ཚོ་སྐད་སྙན་པོ་རྒྱག་མཁན་བྱོས་སྐད་དཔེ་འདྲ་དཔེ་གཙང་མ་བྱེད་ཨ་ནི་སྐད་དེ་ཐག་རིང་པོ་ནས་གོ་གི་རེད་ཀུ་ཀུ་ལབ་བྱེད་ད་ལྟ་ཕལ་ཆེར་མི་ཚང་མ་གོ་མྱོང་དགོས་བསམ་བྱིའུ་དེ་མཐོང་མ་མྱོང་བ་ཡིན་ན་ཡང་ཨ་མཆོག་གིས་ད་གོ་ཡོད་ཀྱི་རེད་བསམ་གྱི་འདུག་དེ་ལ་ད་བོད་པས་ཁུ་བྱུག་ལབ་ཡོད་རོགས་ཨ་ཁུ་བྱུག་དེ་བོད་ལ་མོན་ནས་ཡོང་གི་ཡོད་ཟེར་རོགས་ཨ་ནི་རྒྱལ་དབང་ཁོང་རང་འཁྲུངས་ས་ཡང་མོན་ནས་འཁྲུངས་པ་རོགས་ཨ་ཨ་ནི། ཁུ་བྱུག་མོན་ནས་ཡོང་ནས་ནམ་ཟླ་ས་བཅུད་འཕེལ་སོང་ཟེར། ཁུ་བྱུག་འདི་བོད་ནང་ལ་ཡར་ལོག་དུས་སླེབས་པ་ཡིན་ན་ཨ་ནི་ད་དེ་སྤྱི་ཟླ་ལྔ་པ་དྲུག་པ་ནང་སླེབས་འདུག་ག་ལ་ནི་བོད་འདི། བོད་ནང་ལ་དགུན་ཁ་གནམ་གཤིས་གྲང་མོ་བྱེད་ཨ་ནི་དབྱར་ཁ་ལ་གནམ་གཤིས་ད་ས་ཆ་སྐྱིད་པོ་ཆགས་འདུག་རོ་ཨ་ནི་རི་ག་ལ་མེ་ཏོག་ག་ལོ་ཁྲ་ཆེ་ཨ་ནི་ད་ས་ཆ་ག་བ་ཡི་ལྟ་བ་ཡིན་ན་སྙིང་རྗེ་བོ་མཐོང་གི་རོ་ཨ་འདི་བྱས་ནས་ནམ་ཟླ་ས་བཅུད་འཕེལ་སོང་ཟེར། ང་དང་བྱམས་པ་འཕྲད་ནས་ཟེར་རྒྱལ་དབང་སྐུ་ཕྲེང་ཁོ་རང་ད་ཁོ་རང་གི་དགའ་བོ་འདི་ཐུག་ནས་ཨ་ནི་ལུས་སེམས་ལྷོད་པོར་ལངས་སོང་ཟེར་འདི་འགྲེལ་བཤད་རྒྱག་དགོས་ཡ་གང་མི་འདུག་ཨ་ནི་དེ་ནང་བཞིན་གྱི་ད་དུང་ཅིག་མར་ཀློག་པ་ཡིན། མ་བྱས་མི་ཁ་སྡང་བ། ཁོང་དང་ང་དང་ཕོ་རོག་ནག་ཆུང། ལས་ཀ་གེ་དགུ་ཅིག་མ་བྱས་པ་ཡིན་ན་ཡང་ང་གཉིས་ལ་སྡང་པོ་བྱས་སོང་རྒྱལ་དབང་སྐུ་ཕྲེང་ཁོང་རང་ད་ཕོ་རོག་ནག་ཆུང་ཕོ་རོག་ལབ་ན་ད་ང་ཚོ་བྱིའུ་ད་ད་རེ་བན་ཟིག་རོ་རེ་བན་གྱི་ད་སྤུ་གུ་འདི་ནག་པོ་ཆུང་ཆུང་བྱིའུ་བྱིའུ་རོ་ཨ་ནི་དེ་བྱས་ནས་ང་ད་ང་གཉིས་ཕོ་རོག་ང་གཉིས་ལ་ཨ་ནི་ལས་ཀ་གེ་དགུ་ཅིག་སྡུག་ཅག་མ་བྱས་པ་ཡིན་ན་ཡང་མི་མི་ཁ་སྡང་པོ་བྱས་སོང་ང་གཉིས་ད་མི་དེ་ཚོ་གི་སྡུག་ཅག་ལབ་ཀྱི་འདུག་བྱས་ཀྱང་མི་ཁ་མི་འདུག་ཁོང་དང་རྒྱ་ཁྲ་ཧོར་པ་ཨ་ནི་མི་ཁ་ཤས། ལས་ཀ་སྡུག་ཅག་བྱས་པ་ཡིན་ན་ཡང་སུ་གང་ཅིག་གང་ལབ་མཁན་མི་འདུག་དེ་སུ་རེད་ལབ་ན་ཁོང་དང་བརྒྱ་ཕྲག་ཧོར་པ། ད་ཁྲ་དེ། རྒྱ་ཁྲ་ཧོར་པ་ཟེར་བ་ཡིན་ན་ད་དེ། བྱེའུ་ཅིག་ག་རེ་རེད་ལབ་ངས་ལབ་ཐུབ་ས་མ་རེད་དེ་ནས་ཁྲ་ལབ་ཡ་དེ་ད་ཧོག། ད་ད་བྱེའུ་སོགས་བྱ་ཆུང་ལས་དེ་ཆུང་ཆེ། ཨ་ནི་ད་ཧོག་ད་ཧྥལ་ཁན་བོད་པ་གིས་དེ་དབྱེ་བ་བྱེད་ཀྱི་མ་རེད་བ། ཧྥལ་ཁན་ལབ་ན་རེད་ཧོག་ལབ་ན་རེད་ཁོང་ཚོ་ཁྲ་རང་ལབ་ཡོད་རེད་བ། དེ་བྱས་ནས་བྱེའུ་ཆུང་ང་ཟ་མཁན་རིགས་ཅིག་ཡོད་རེད་བ། ཨ་ནི་གནམ་ལ་འཕུར་བྱེད་གཤོག་རྩལ་ངན་པ་བྱེད་ཨ་ནི་ཁོ་སྡེར་མོ་རྣོ་པོ་བྱེད་ཨ་ནི་བྱེའུ་ཆུང་ང་དེ་ཚོ་དམིགས་བསལ་གྱི། ཕུག་རོན་དང་དེ་ཚོ་ཨང་གུ་དེ་ཚོ་ཟ་ཡ་དགའ་བོ་ཡོད་ཅེས་བྱིའུ་གཅིག་ཡོད་རེད་ད་རྒྱ་ཁྲ་ཧོར་པ་ཟེར་འདུག་ག་ལ། ཨ་ནི་ད་འདི་ཁོང་དང་རྒྱ་ཁྲ་ཧོར་པ་ལབ་འདུག་ག་ལ། འདི་དུས་ཚོད་ལ་ད་ལྟ་རྒྱལ་དབང་སྐུ་ཕྲེང་ཚངས་དབྱངས་རྒྱ་མཚོ་སྐབས་ལ་ལྷ་བཟང་ཁང་ཡོད་ར་ཕལ་ཆེར་འདི་ལྷ་བཟང་ཁང་ལ་གོ་གི་ཡོད་རེད་ལབ་ཀྱི་འདུག་ཨ་ནི་ཁོང་དང་ལྷ་བཟང་ཁང་ཁོང་རང་དང་ཁོང་དང་ཨ་ནི་རྒྱ་ཁྲ་ཧོར་པ་དེ་ཧོག་དེ་ཨ་ནི་ལས་ཀ་སྡུག་ཅག་བྱས་པ་ཡིན་ན་ཡང་སུ་གང་ཅིག་གང་ལབ་མཁན་མི་འདུག་ཨ་ནི་རྒྱལ་དབང་སྐུ་ཕྲེང་ང་དང་ཕོ་རོག་ནག་ཆུང་ང་གཉིས་ལས་ཀ་སྡུག་ཅག་བྱས་པ་ཡིན་ན་ཡང་ལས་ཀ་སྡུག་ཅག་གལ་ཀུན་གྱིས་མ་བྱས་པ་ཡིན་ན་ཡང་མི་ཁ་དང་པོ་བྱེད་གསུངས་ལ་ནི་རྒྱལ་དབང་སྐུ་ཕྲེང་ལྔ་པ་གྱིས་ག་ལ་བ་རེད། མགུར་དེ་འདྲ་ནང་ནས་བོད་ནང་ལ་སྲོག་ཆགས་ག་རེ་ཡོད་མེད་ཏིས་ཚོད་དཔག་ཐིག་ཡས་རོགས་ཅིག་ཡོད། ད་ལྟ་གཅིག་འདི་ཡོད་རེད་པ། རྒྱ་གར་ཤར་གྱི་རྨ་བྱ་ཀོང་ཡུལ་མཐིལ་གྱི་ནེ་ཙོ་འཁྲུངས་ས་འཁྲུངས་ཡང་མི་གཅིག་འཛོམས་ས་ཆོས་འཁོར་ལྷ་ས། རྒྱ་གར་ཤར་གྱི་རྨ་བྱ་དང་རྒྱ་གར་གི་རྨ་བྱ་ཡོད་རེད་པ Peacock། རྒྱ་གར་ཤར་ནས་ཤར་ཕྱོགས་ཀྱི་ཡོང་རྒྱུ་གི་རྨ་བྱ་བྱས་ཨ་ནི་ཀོང་ཡུལ་མཐིལ་གྱི་ནེ་ཙོ་ཀོང་ཡུལ་ནས་ཡོང་རྒྱུ་གི་ནེ་ཙོ་གཉིས་འདི་འཁྲུངས་ས་འཁྲུངས་ཡང་མི་གཅིག་ཁོ་གཉིས་སྐྱེ་ས་དེ་གཅིག་པ་ད་མ་རེད་དེ་འཛོམས་ས་ཆོས་འཁོར་ལྷ་ས་ལ་འཛོམས་རེད་ཟེར་ད་དེ་ཕལ་ཆེར་ནོར་བུ་གླིང་ག་ལ། ཁ་ཅེ། ནོར་བུ་གླིང་ག་གི་ད་ལྟ་དེ་ནང་ལོ་ལ་སྒོ་ར་ནང་ལོ་ལ་ད་ལྟ་སྲོག་ཆགས་མང་པོ་མཐོང་ཡ་ཡོད་འདུག་གོ་ཕལ་ཆེར་ནེ་ཙོ་ད། ཨ་ནི་རྨ་བྱ་དེ་ཚོ་ཕལ་ཆེར་ནོར་བུ་གླིང་ག་ལ་རང་ལ་ཡོད་རྒྱུ་རེད་གཞན་པ་ཡང་ལྷ་ས་ཨེ་ཡོད་ཕྱི་ལོགས་ལ་ད་ཡོད་རྒྱུ་མ་རེད་པ་རྨ་བྱ་དེ་འདྲས། ད་དེ། ཁ་ལོ་རྒྱལ་དབང་སྐུ་ཕྲེང་གི་མགུར་རེད། ཨ་ནི་དེ་ནང་བཞིན་གྱི་ངའི་ཨ་མ་གིས་ག་རེ་ཟེར་ན། ཕལ་ཆེར་ག་རེ་བཤད་ཟེར་ན་ད་ལྟ་ཁུ་བྱུག་སྐད་རྒྱག་གི་རེད་པ་ད་དེང་སང་ཁུ་བྱུག་སྐད་མང་པོ་རྒྱག་འདུག་ག་ཨ་མ་གིས་ག་རེ་ལབ་ཟེར་ན། བྱ་ཁུ་བྱུག་རྒྱ་གྲགས་བོད་གྲགས་རེད་གཙང་ངོར་དགོན་ལ་གྲགས་ལེ་མེད་ལབ་ནས་ད་ལབ་སྲོལ་ཅིག་ཡོད་རེད། བྱ་ཁུ་བྱུག་འདི་རྒྱ་གྲགས་བོད་གྲགས་རེད་ལབ་ན་རྒྱ་གར་ལ་གྲགས་ཀྱི་རེད་བོད་ལ་གྲགས་ཀྱི་རེད་ཟེར་ལབ་ནས་ད་ཁོ་ས་ཆ་ཚང་མ་ལ་གྲགས་ཀྱི་རེད་སྐད་གྲགས་ཡོད་རེད་ཟེར་བ། ཡིན་ནས་གཙང་ངོར་དགོན་ལ་གྲགས་ཀྱི་མེད་ལབ་ན་ད་ལྟ་དབུས་གཙང་གི་གཙང་ལ་ངོར་དགོན་པ་ལབ་མཁན་འདི་ད་ས་སྐྱ་གི་དགོན་པ་སྐད་གྲགས་ཆེ་ཤོས་རེད་པ། ད་ཆེ་གྲས་ཅིག་ཡོད་རེད་གཙང་གི་ངོར་དགོན་ངོར་ཨེ་ཝཾ་ཆོས་ལྡན་ལབ་མཁན་ཅིག། གཙང་ངོར་དགོན་པ་ལ་འདི་གྲགས་ཀྱི་མེད་ག་ཅིན་ལབ་པ་ཡིན་ན། གཙང་ངོར་དགོན་ལ་ཁམས་ཀྱི་ཕྱོགས་ནས་གྲྭ་པ་མང་པོ་ཅིག་ཡར་སློབ་སྦྱོང་བྱེད་ཡག་འགྲོ་དགོས་ཟེར་བ། ད་དེ་དུས་ཁོ་ཚོ་ས་སྐྱ་གི་ཆོས་ལུགས་ཡིན་ན། ཨ་ནི་གཙང་ལ་ཡར་ཡིན་གཅིག་མིན་གཅིག་ཆོས་ཞུ་བ་དང་ལམ་འབྲས་ཀྱི་དབང་ཞུ་བ་དང་ནི་ཡིན་ན་ལ་ལོ་གཅིག་གི་ན་རེ་ད་སློབ་སྦྱོང་བྱེད་ག་འགྲོ་དགོས་ཟེར་བ། ཨ་ནི་དེ་དུས་ག་ལ་གལ་སྲིད་གཙང་ངོར་དགོན་ལ་བྱ་ཁུ་བྱུག་འདི་གྲགས་པ་ཡིན་ན་ཨ་ནི། ཐག་རིང་པོ་ནས་ཡོང་མཁན་གྲྭ་པ་དེ་ཚོ་སོ་སོ་གི་ཕ་ཡུལ་དྲན་གྱི་རེད་དཔེར་ན་ད་ཁམས་འདི་ཕྱོགས་དང་ཤིང་ནགས་དང་ཨ་ནེ་དེ་འདྲ་དེ་ཡོད་དུས་ག་ལ་བྱ་ཁུ་བྱུག་དེ་ཚོ་ལུང་པ་ལ་སྐད་གོ་ཡ་ཡོད་རེད་པ། ཨ་ནེ་བྱ་ཁུ་བྱུག་དེ་གཙང་གི་ལུང་པ་ལ་གྲགས་པ་ཡིན་ན། ཨ་ནེ། གྲྭ་པ་དེ་ཚོ་སེམས་པ་སྐྱོ་གི་རེད་སོ་སོ་ཕ་ཡུལ་དྲན་གྱི་རེད་ལབ་ནས། དཔེ་སྙན་པོ་ཁ་ལོ་རེད། ཚིགས་བཅད་ཁ་ལོ་འདི་གཉིས་མ་དེ་ཡོད་མ་རེད་དེ་དཔེ་སྙན་པོ་གཅིག་ཡོད་དེ་གི་ཁ་ལོ་རེད།

བུ་བུ་དང་གོ་སྟག་ཚག་ཅན། ཁྱོད་འགྲོ་ས་མཐོ་སྟེ་འདུག་ས་དམའ་ལབ་ནས་འཕུར་དུས་ག་དུས་གནམ་ནས་འགྲོ་འུ་རོག་གོ། ཡིན་ན་ཡང་ཁོ་ས་ལ་བབས་ཤིག་ག་དུས་ན་ཁོ། བྱིའུ་ཁ་ཤས་ཤིང་སྡོང་ཁ་བསྡད་དགའ་པོ་ཡོད་རེད་པ་བྱིའུ་ཁ་ཤས་ཚེར་མ་སྔོན་བར་ལ་བསྡད་བསྡད་དོ། ཡང་ན་བྱིའུ་ཁ་ཤས་ས་ལ་བབས་ནས་འབུ་རང་ཟ་བསྡད་ད་བུ་བུ་དང་གོ་གོ། ས་ལ་བབས་བྱས་འབུ་ཟ་བསྡད་དུས་ག་ལ། གཏམ་དཔེ་འདི་ནང་ལོགས་ནས་ཡང་ག་ལ་གང་འཚམ་གྱིས་བུ་བུ་དང་གོ་ཟེར་མཁན་བྱིའུ་འདི་ག་འདྲ་ཡོད་མེད། རྒྱུས་ཧ་གོ་དོ། ང་ཚོ་རྒྱུས་ལོན་ཐུབ་དོ། བུ་བུ་དང་གོ་སྟག་ཚག་ཅན་ཁྱོད་འགྲོ་ས་མཐོ་སྟེ་འདུག་ས་དམའ་ལབ་དུས་ག་ལ། བུ་བུ་དང་གོ་གི་གཟུགས་པོ་ག་འདྲ་ཡོད་མེད་ཏིག་ཅིག་ང་ཚོ་ཧ་གོ་འགྲོ་དོ། ཁོ་གི་གཟུགས་པོ་ལ་འདི་ག་ལོག་རེད་རི་མོ་ཡོད་བ་སྟག་ནང་བཞིན་རི་མོ་ཡོད་དེ་སྟག་ཚག་ཅན་སྟག་གི་པགས་པ་གྱོན་པ་ནང་བཞིན་ཡོད་རེད། ཨཱ་ནི། ཁྱོད་འགྲོ་ས་མཐོ་སྟེ་ཁྱོད་འཕུར་དུས་དེ་གནམ་ནས་འཕུར་གི་རེད་དེ་ས་ལ་མང་ཆེ་ཆ་མ་ས་ལ་བསྡད་བསྡད་ཀྱི་རེད། ཁྱོད་འགྲོ་ས་མཐོ་སྟེ་འདུག་ས་དམའ་ཟེར་དུས་ག་ལ། གཏམ་དཔེ་གི་བརྒྱུད་ནས་ཡང་ག་ལ་གང་འཚམ་གྱིས་ང་ཚོ་བོད་པ་གི་ཁ་རྒྱུན་ལ་ཡང་དེ་འདྲའི་གི་བྱིའུ་གི། ད་ཚན་རིག་གི་ང་ཚོ་ནུབ་ཕྱོགས་ཀྱི་ཚན་རིག་ནང་བཞིན་བྱིའུ། Bird Coral། བྱིའུ་དེ་ཚོ་བསད་བྱས་བྱིའུ་གི་ཁོག་པ་དྲས་བྱས་ནས་སློབ་སྦྱོང་བྱས་ནས་དེ་འདྲས་ཅིག་བལ་ཁོ་ཚན་རིག་གི་གཏིང་ཟབ་སློབ་སྦྱོང་བྱས་ཆོག་རེད་དེ་འདྲས་སུ་གང་ཅིག་བྱིས་པའི་མར་དེ་ནས་མི་གི་ཁ་ལ། ཁ་རྒྱུན་ནང་ལོགས་ལ་གཏམ་དཔེ་དང་གླུ་དང་མགུར་དང་དེ་འདྲས་བརྒྱུད་ནས་ང་ཚོ་བྱིའུ་གི་བྱིའུ་དེ་ང་ཚོ་བོད་པ་གི་ཁ་ལ་བ་རེད། ང་ཚོ་མི་རིགས་ཀྱི་ཁ་ལ་བ་ཁ་ལ་བ་ཡང་འདི་ནང་ལོགས་ལ་ཁ་རྒྱུན་ནང་ལོགས་ཡོད་པ་ཅིག་གསལ་པོ་རེད་དོ། ད་དེ་ནས་མཚམས་ནས་ད་ངས་ཀྱི་ད་བྱིའུ་དེ་འདྲས་བྱས་ཆོག་ཨ་ནི་ད་བྱིའུ་གི་ཚན་རིག་གི་ཐོག་ནས་ལྟ་སྟངས་རྒྱབ་ལྗོངས་ཏོག་ཙི་བྱས་ཨ་ནི་ད་ང་ཚོ་བོད་ཀྱི་ད་ང་ཚོ། ཁ་རྒྱུན་གྱི་གཏམ་དཔེ་དང་མགུར་ནང་ལོགས་ལ་བྱིའུ་ཅིག་བྱས་ནས་ད་ང་ཚོ་བྱིའུ་ད་ད་བྱིའུ་ལྟ་ཞིབ་ཁ་ལོ་ཞིབ་རྟོག་བྱས་ཆོས་ར Bird Birding བྱས་ཆོས་ར Bird Observation ལབ་ན་རེད་ད Bird ཨིན་ཇི་གི་ཐོག་ནས་དེ་ལ Birding རང་ཟེར་གི་རོ། Birding དེ་དཔེ་ཁྱབ་ཆེན་པོ་འདུག་དཔེར་ན་ནུབ་ཕྱོགས་ཀྱི་རྒྱལ་ཁབ་མང་པོ་ཅིག་ན་ཨ་རི་འདྲ་བོ་ཅིག་ན། མི་མང་པོ་ཅིག་རྐང་བཙུགས་ནས་མེ་ཏོག་ལྡུམ་ར་འདྲ་བོ་ལབ་དགོས་རེད་ཡང་ང་ཚོ Park དེ་འདྲ་ཡོད་ར་གླིང་ཀ། གླིང་ཀ་དེ་འདྲ་ན་འགྲོ་བྱས་ད་དེ་ཚོ་ཤིང་ནགས་མཐུག་པོ་འདུག་སྐབས་ལ་ཤིང་ནགས་དང་གླིང་ཀ་དེ་འདྲ་ལ་འགྲོ་བྱས་རྐང་བཙུགས་ནས་བྱིའུ་བལྟ་བ་ཁོ་ཚོ་མི་ཕོན་ཆེན་པོ། རྒྱང་ཤེལ་འཁྱེར་བྱས་ནས་མི་མི་ཚོགས་དེ་འདྲ་ཡར་རུག་རུག་བྱེད་བྱས་ནས་བྱིའུ་གྲངས་ཀ་བརྩིས་ཨ་ནི་ཐོ་མར་རྒྱབ་བྱས་ཨ་ནི་ཕྱིན་ད་ཁོང་ཚོ་དེ་འདྲས་ཀྱི་གོམས་གཤིས་ཆེན་པོ་ཞེ་པོ་ཅིག་ཡོད་ར་ད་དེ་དར་ཁྱབ་ཆེན་པོ་ཞེ་པོ་ཅིག་ཡོད་ར་དཔེར་ན་མི་ཁ་ཤས་ཆུ་རྐྱལ་དགའ་བོ་ཡོད་ར་མི་ཁ་ཤས་རྩེད་མོ་རྩེ་ཡག་དགའ་བོ་ཡོད་འདུག་ག་དེ་ནང་བཞིན་མི་ཁ་ཤས་བྱིའུ་ལྟ་ཡག་གི་གོམས་གཤིས་དེ་དགའ་བོ་ཡོད་འདུག་ག་ལ་རྐང་བཙུགས་ནས་རྒྱལ་ཁབ་ཀྱི་ཁྲིམས་ཀྱིས་གཏན་འབེབས་བྱེད་བྱས་བྱིའུ་དེ་ཚོ་འགྲོ་དུས་སྐབས་ལ་བསད་ཆོག་མེད་པ་ད་བྱིའུ་དེ་ཚོ་རྐང་བཙུགས་ནས་ཁོང་ཚོ་བྱིའུ་དེ་ཚོ་ས་ཆ་གཅིག་ནས་གཅིག་ལ་གནས་སྤོས་བྱེད་དུས་སྐབས་ལ་དཔེར་ན་དཔྱིད་ཀ་དུས་ཚོད་དང་དགུན་ཁ་དུས་ཚོད་ལ་ཁོང་ཚོ་གནས་སྤོས་བྱེད་ཀྱི་ར

Pong Dam ཟེར་མཁན་ཆུ་གི་རྫིང་བུ་ཆེན་པོ་ཅིག་ཡོད་རེད་དེ་ན་ལ་ཁོང་ཚོ་སྟོང་ཕྲག་མང་པོ་ཁ་སང་དགུན་ཁ་ལ་འགྲོ་ཡ་བྱུང་སོང་བྱིའུ་སྟོང་ཕྲག་མང་པོ་སྡེབ་གཅིག་ལ་ཁོང་ཚོ་འཕུར་ཡོང་གི་འདུག་ཨ་ནི་ཁོང་ཚོ་དགུན་ཁ་དེ་ན་བཏང་བྱས་དགུན་ཁ་བྱིའུ་དེ་ན་བཏང་ས་ཆ་དེ་དྲོ་བོ་ཡོད་ར་བ་ཨ་ནི་དཔྱིད་ཀ་འཕྲད་དུས་སྐབས་ཡར་ལོག་འགྲོ་གི་རེད་ཁོང་ཚོ་བོད་ལ་ཡར་ལོག་འགྲོ་གི་འདུག་ཨ་ནི་ཡིན་ན་ཚང་བཅའ་ཨ་ནི་ཁོང་ཚོ་ཕྲུ་གུ་གསོས་ནས་སྡོད་ཀྱི་ར་བ་ཨ་ནི་ཡར་ལོག་དུས་སྐབས་ལ་ག་དུས་ན་ཕོ་དེ་དང་པོ་ལོག་འགྲོ་བ་ཡོད་འདུག་ག་ག་རེ་ཟེར་ན་ཕོ་དེ་ཡར་འགྲོ་བྱས་ཨ་ནི་ཁོ་རང་གི་ཚང་བཟོ་བྱས་ཨ་ནི་ཁོ་བོ་མོ་དེ་སྒུག་སྡོད་ཀྱི་འདུག་ག་མོ་དེ་སྒུག་དུས་སྐབས་ལ་ད་ཁོ་མོ་འགུག་དགོས་ར་བ་མོ་འགུག་ཡ་ལ། ད་བུ་འདྲ་བོ་བྱས་ན་ཁོ་ཚོ། མི་འདྲ་བོ་བྱས་ན་རྫིག་པོ་བྱེད་རེ་མི་འདྲ་བྱེད་ཀྱི་རེད། ད་སྲོག་ཆགས་ལ་རྫིག་པོ་བྱེད་མཁན་ཡོད་མ་རེད་ཁོ་ཚང་ཡག་པོ་བཅའ། ཨ་ནི་སོ་སོ་གི་བྱ་སྒྲོ་དེ་ཚོ་ངོམས་པ་ཡིན་ན་བྱིའུ་དེ་མོ་དེ་ཡར་འགུག་འགུག་དགོས་ཟེར་རོ། དེ་འདྲས་འདུག་ག་ལ། ད་ལྟ་བྱིའུ་དེ་ད་ནུབ་ཕྱོགས་རྒྱལ་ཁབ་ལ་བྱིའུ་དེ་ལྟ་ཡག་གི་གོམས་གཤིས་ཤུགས་ཆེན་པོ་ཡོད་རེད་ད་དེ་ལ Recreation ལབ་ཀྱི་རེད། Recreation ལབ་ན་ད་དུས་ཚོད། དུས་ཚོད་སྟོང་པ་དེ་སྤྱད་ཡག་གི་ད་སོ་སོ་གི་གོམས་གཤིས་ཅིག། སྤྲོ་བ་ཡོང་ཡག་གི་གོམས་གཤིས་མང་པོ་ཡོད་རེད་བ། དེ་གཅིག་ཆགས་ཀྱི་འདུག་བ། ཨ་ནི་གཅིག་དེ་ཡང Citizen Science ལབ་ན་མི་མི་སེར་གྱི་ཚན་རིག་ཟེར་གྱི་རོ། དཔེར་ན་ད་ས་ཆ་འདི་ལ་བྱིའུ་ག་ཚད་ཀྱི་གྲངས་ཀ་དེའི་ཚོད་དཔག་བྱེད་དགོས་དགོས་འདུག་ན། མི་སོ་སོ་སོའི་ངོས་ནས་བྱིའུ་གི་ད་ཉི་མ་འདི་ལ་ང་བྱིའུ་འདི་མཐོང་སོང། ད་དེ་འདྲ་བྱས་ནས་ད་དེ་འདྲའི་བྱིའུ་ལྟ་མཁན་མང་པོ་ཡོད་བ་ཡིན་ན། དེ་ཚོ་ཚང་མ་གི་གནས་ཚུལ་དེ་ཡ་བསྡུ་རུབ་བྱས་བ་ཡིན་ན་ཚན་རིག་ཀམ་པུ་ཏར་ནང་ཡ་བཅུག་བ་ཡིན་ན། ཀམ་པུ་ཏར་ནང་ལ་ཚན་རིག་པ་དེ་གིས་ཨོ། མངའ་སྡེ་འདི་ལ་རྫོང་འདི་ལ་ཨཱ་ནི། སྤྱི་ཟླ་བཞི་པ་ནང་ལོགས་ལ་བྱེའུ་འདི་ཐེངས་མ་ལྔ་བཅུ་མཐོང་བཞག། ཨཱ་ནི། རྗེས་མ་ལོ་ལ་བྱེའུ་འདི་ལྔ་བཅུ་མཐོང། རྗེས་མ་རྗེས་མ་སང་ཕོད་ཀྱི་ལོ་དེ་ནང་ལ་ཨཱ་ནི་བྱེའུ་འདི་ཧོབ་སྟེ་མེད་མར་ཉུང་རུ་འགྲོ་བ་ཡིན་ན་ཨཱ་ནི་ག་རེ་ཆགས་འདུག་ཟེར་ནི་ད། བྱེའུ་འདི་གི་བརྒྱུད་ནས་ཨཱ་ནི་ཁོར་ཡུག་འདི་ཡི་གནས་སྟངས་ག་རེ་འགྱུར་བ་འགྲོ་གི་འདུག་ཅེས་ནི་ད་སྲོག་ཆགས་སློབ་སྦྱོང་བྱེད་མཁན་དེ་ནི་མང་པོ་བྱེད་ཡ་ཡོད་རེད་བ། ཨཱ་ནི་ཚན་རིག་པ་མི་གཅིག་གིས་བྱེད་ཡ་ད་ཡོད་རེད་ད་ཡིན་ན་ཡང། ཡང་མི་སེར་སོ་སོ་ཚོའི་ངོས་ནས་དེ་ལ་དོ་སྣང་བྱེད་བྱས་ཨཱ་ནི་རྐང་བཙུགས་ནས་སོ་སོ་གི་ག་ལ་བར་ཞིབ་འཇུག་ལབ་དགོས་རེད། ཞིབ་རྟོག་ཡག་པོ་བྱེད་བྱས་དྲང་པོ་བྱེད་བྱས་ཐོ་རྒྱབ་བྱས་ཡར་མི་མཉམ་དུ་སྤུངས་པ་ཡིན་ན་དེ་གི་ཡང་ཚན་རིག་སློབ་སྦྱོང་བྱས་ཡོད་ཅིག་ཆགས་འདུག་བ་དེ་ལ Citizen Science ཟེར་གི་འདུག་དེ་གི་གོམས་གཤིས་ཤུགས་ཆེན་པོ་ཡོད་རེད་འདུག་ཕྱོགས་ནུབ་ཕྱོགས་རྒྱལ་ཁབ་དེ་ཚོ་ལ་ཨཱ་ནི་ང་ཚོ་བོད་པ་ལ་དེ་གི་ད་ང་ཚོ་བྱིའུ birding ཟེར་མཁན་དེ་འདྲ་དེ་འདྲ་ད་གོམས་གཤིས་ད་ཡོད་མ་རེད་ཡིན་ན་ཡང་ང་ཚོ་བོད་པ་ནང་ལོགས་ལ་བྱིའུ་ལ་དོ་སྣང་མེད་བ་ད་བྱིའུ་ལ་སྤྲོ་བ་མེད་བ་ད་རེད་མི་འདུག་དེ་གི་དཔེ་མཚོན་ཡག་ཤོས་ནི་ད་ང་རང་གི་ཨ་མ་ཆགས་འདུག་བ་ཨ་མ་མོ་རང་བྱིའུ་ལ་དགའ་པོ་ཡོད་བ་མ་ཟད་ཨཱ་ནི་བྱིའུ་སྐོར་གི་གཏམ་དཔེ་དང་དེ་འདྲའི་ཁ་རྒྱུན་མང་པོ་བཤད་ཡོད་རེད་ཨཱ་ནི་དེ་ནང་བཞིན་ཁ་སང་ང་གི་ཕ་ཡུལ་གཅིག་པ་ང་ཚོ་ཕ་ཡུལ་གཅིག་པ། བོད་ནས་འབྱོར་གྲྭ་པ་ཞིག་ཡོད་རེད་གྲྭ་པ་དེ་ཁོང་བོད་ནས་ཕལ་ཆེར་དགུ་བཅུ་བརྒྱད་ཅུ་དགུ་བཅུ་ཙམ་སླེབས་ཡོད་ཀྱི་རེད། ཨཱ་ནི་ཁོང་མཉམ་པོ་སྐད་ཆ་བཤད་དུས་ཁོང་གིས་ངའི་ཨ་མ་ལས་ཡག་ག་ཧ་གོ་འདུག་ད་བོད་ནང་ལ་བྱིའུ་ག་རེ་ཡོད་མེད་ཨཱ་ནི་བྱིའུ་གི་མིང་དང་ཨཱ་ནི་ངས་པར་བསྟན་དུས་སྐབས་ལ་འོ་དེ་བྱིའུ་དེའི་མིང་དེ་ལབ་ཡོད་རེད་ཨཱ་ནི་དེའི་སྐོར་ལ་སྒྲུང་དེ་འདྲ་ཡོད་རེད་ལབ་ནས་ཁོང་གིས་སྒྲུང་མང་པོ་བཤད་ཡ་ད་ཁ་རྒྱུན་དང་དེ་འདྲ་མང་པོ་གིས་ཁོང་གི་བྱིའུ་གི་སློབ་སྦྱོང་ལབ་དགོས་རེད་བྱིའུ་གི་གནས་ཚད་ཀྱི་སློབ་སྦྱོང་ཡག་པོ་འདུག་ཁོང་ལ་ཡང་ཨཱ་ནི་དེ་ནང་བཞིན་ངོ་སོ་ཅོ་འདྲ་འདྲ་ང་དེ་གཞིས་ཆགས་ལ་ཡར་མར་སྐོར་ར་སྐོར་བསྡད་དུས་སྐབས་ལ་ཨཱ་ནི

ད་ལྟ་ཕོ་གསར་དང་ཨ་ནེ་ང་ཚོ་ཕོ་ཁྱོ་ག་ལས་མང་བ་ད་ལྟ་ང་ཚོ་ཨ་མ་ལགས་དང་རྨོ་མོ་ལགས་ཀྱིས་དོ་སྣང་ཆེ་བ་ཡིན་ནི་ང་རང་གི་སྒེར་གྱི་ཉམས་མྱོང་དེ་འདྲ་འདྲ་པོ་ཞིག་བྱུང་སོང། དེ་རྗེས་ནས་བྱིའུ་ལྟ་ཡ་དེ་ད་ལྟ་ངས་སྔས་ནས་ལབ་པ་ནང་བཞིན་རེད་ཨ་ནེ་ད་ལྟ་ག་ལ་བ་རེད་སོ་སོ་དུས་ཚོད་སྐྱིད་པོ་བཏང་ཡ་ཁ་ལོ་དུས་ཚོད་དུས་ཚོད་འཁྱོལ་ཡ་གི་ལས་ཀ་སྐྱིད་པོ་བྱས་ཨ་ནེ། མཉམ་དུ་ཚན་རིག་གི་ཡ་ཡོད་དོ་ཅིག་འདྲ་པོ་ཆགས་ད་ཆགས་ཀྱི་འདུག་ཨ་ནེ་དེ་ལ་ཞིབ་འཇུག་པ་མང་པོ་ཅིག་གིས། ད་ནུབ་ཕྱོགས་རྒྱལ་ཁབ་རྣམས་ལ་དེ་འདྲའི་བྱིའུ་ལྟ་ཡག་གི་གོམས་གཤིས་ཤུགས་ཆེན་པོ་ཆགས་དུས་སྐབས་ལ། དེ་རྒྱབ་ལོགས་ཀྱི་རྒྱབ་ལྗོངས་ཀྱི་འདི་ལ་དགོས་པ་རྒྱུ་མཚན་ག་རེ་ཡིན་ན་ལབ་ཡ་ཁོ་ཚོས་ཞིབ་འཇུག་བྱེད་དུས་སྐབས་ལ་མང་པོ་ཅིག་ག་རེ་ལབ་ཀྱི་འདུག་ཟེར་བ་ཡིན་ན། མི་ཟེར་མཁན་དེ་ད་སྔས་ནས་ལབ་པ་ནང་བཞིན་རེད་མི་དེ་ད་ལོ་འབུམ་གསུམ་ལྷག་གི་སྔས་ལ་བྱུང་འཇོག་ཅིག་རེད་བ་ད་ང་ཚོ་ཚོད་དཔག་བྱས་ན་འབུམ་གསུམ་ཡས་མས་ཅིག་གི་སྔས་ལ་མི་འགྲོ་བ་མི་དེ་བྱུང་བ་རེད་ད Homo sapiens ཟེར་མཁན་དེ། ཨཱ་ནི། ང་ཚོ་མི་གི་འགྲོ་བ་དེ་ད་ང་ཚོ་ཞིང་ཞིང་ལས་བྱས་བྱས། ཨ་ནི་ཁང་པ་བརྒྱབ་མཉམ་དུ་བསྡད་ནང་མི་ལྟ་ཨ་ནི་ནང་མི་ཡར་བསྡོམས་ནས་སྤྱི་ཚོགས་ཆགས་སྤྱི་ཚོགས་ཀྱིས་མཉམ་དུ་བསྡད་ཨ་ནི། གྲོང་གསེབ་ཆགས་གྲོང་གསེབ་མཉམ་དུ་ཡར་ཆགས་བྱས་རྒྱལ་ཁབ་ཆགས་ཨ་ནི་བྱས་ད་དེ་ཕྱིས་སུ་ཕྱིས་སུ་ཆགས་འཇོག་རེད་བ་ཕལ་ཆེར་ལོ་སྟོང་ཕྲག་གསུམ་བཞི་གི་སྔས་ལ་ཆགས་འཇོག་ད་དེ་ནས་མ་གཞི་ནས་ཆགས་འཇོག་ཅིག་རེད་བ་ཨ་ནི་དེ་བར་དུ་ལ་ང་ཚོ་དེ་གི་ཕྱི་མ་དེ་བར་དུ་ད་ང་ཚོ།

ཡིན་ན་ང་ཚོ་གི་རྒྱུད་ལ་ད་ལྟའི་ཡང་ག་ལ་བ་སེམས་ཅན hunt བྱས་འཇོག་རེད་བ་རྔོན་པ། རྔོན་པ་བྱེད་ཡ་གི་དེ་གི་ག་ལ་བ་རེ་ཡ་དེ་ལྷག་བསྡད་པ་ལྷག་བསྡད་ཡོད་དུས་སྐབས་ལ་བྱིའུ་ལྟ་དུས་སྐབས་ལ་བྱིའུ་ཁྱེད་རང་གི་སེ་ད་སེ་འོག་མ་རོ་ཡེ་ནས་བྱིའུ་འཚོལ་བྱས་བྱིའུ་དེ་མར་ཐོ་བརྒྱབ་བྱིའུ་དེ་ག་རེ་བྱེད་ཀྱི་འདུག་བྱིའུ་དེ་རྐུབ་ལ་འགྲོ་བྱས་ཨ་ནི་རྗེས་འདེད་འགྲོ་ཡ་དེ་གི་ང་ཚོ་མི་གི་རྒྱུད་ལ་སྔན་མ་སྔན་མ་ནས་ཡོད་པའི་ང་ཚོ་གདོད་མའི་དུས་ནས་ཡོད་པ་གི་སེམས་ཅན་རྔོན་པ་བྱེད་ཡ་གི་འདོད་པ་དེ་བསྐང་གི་ཡོད་རེད་ལབ་ནས་ཁོང་ཚོ་ཚན་རིག་པ་ཁ་ཤས་ཀྱིས་དེ་འགྲེལ་བཤད་རྒྱག་གི་འདུག་ཨ། ཨ་ནི་གཅིག་དེ་ག་རང་དེ་དང་འདྲ་བོའི་རྒྱུ་ཅིག་ག་རེ་ལབ་ན། ང་ཚོ་མིའི་རྒྱུད་ལ་ག་དུས་ཡིན་ན་རང་བྱུང་ཁམས་ལ་འདོད་པ་ཞིག་ཡོད་རེད། རང་བྱུང་ཁམས་ལ་སྤྲོ་བ་ཞིག་ཡོད་རེད། དགའ་སྣང་ཞིག་ཡོད་རེད། ད་ང་ཚོ་དེ་ན་ཞིག་འདི་སྔས་ཀྱི་སྐད་ཆ་འདི་དང་འདྲ་བོ་ཆགས་དགོས་ག་རེ་ཟེར་ན་ང་ཚོ་ལོ་མང་པོ་ཅིག་ད་མི་གི་འགྲོ་བ་ང་ཚོ་འགྲོ་བ་མི་བྱུང་ནི་ཅིག་ནས་ལོ་ག་ལབ་རེད་ད་ལོ་འབུམ་གསུམ་སྔས་ལ་བྱུང་བ་ན་ད་ང་ཚོ་ལོ་འབུམ་གསུམ་འབུམ་གཉིས་དང་ཨ་ནི་ཁྲི་མ་ཡེ་མེད་ཁྲི་ཁ་ཤས་ཅིག་ང་ཚོ་རྦད་ཁོ་རང་ཤིང་ནགས་ནང་ལ་ད་བསྡད་ཡོད་ར་དུད་འགྲོ་སེམས་སེམས་ཅན་འདྲ་བོ་བྱས་ནས་བསྡད་ཡོད་ར་ཡ། ཨ་ནི་དེ་འདྲ་ཡོད་དུས་ང་ཚོ་གི་ག་ལབ་རེད་རྒྱུད་ལ་རང་བྱུང་ཁམས་ལ་ག་ལབ་རེད་མཉམ་དུ་ག་ལབ་རེད་ཕར་ལོག་ཡག་འདྲ་བོ་ཡོད་ར་ནང་ལ་ཕར་ལོག་ལ་ལོག་པ་ནང་བཞིན་གྱི་ཕར་ལོག་ཡག་གི་འདོད་པ་ཅིག་ཡང་ཡོད་བསྡད་པ་ཅིག་ཡེ་ནས་ཡོད་ཟེར་ཨ་ནི་ཚན་རིག་མང་པོ་ཅིག་གིས་བྱིའུ་ལྟ་བྱས་ཨ་ནི་བྱིའུ་འདིས་ད་ག་རེ་བྱུང་གི་ཡོད་རེད་ལབ་པ་ཡིན་ན། ང་ཚོ་གི་མདུན་ལ་ད་ང་ཚོ་ག་དུས་ཡིན་ན་ཤིང་ནགས་སྦུག་ལ་བསྡད་མཁན་དཔེ་ཉུང་ཉུང་རེད། ད་མཚམས་པ་འདྲ་བོ་དང་ཨ་ནི་ག་ལབ་རེད་གདོད་མའི་མི་གི་ག་ལབ་རེད་ང་ཚོ་མི་གྲངས་ཉུང་མི་ཁ་ཤས་ཡོད་ར་བ་དེ་ཚོ་ཡིན་ན་མ་གཏོགས་མང་ཆེ་བ་གཅིག་ང་ཚོ་དེང་སང་རྒྱལ་ས་དང་གྲོང་གསེབ་དང་གྲོང་ཁྱེར་དང་དེ་ཚོ་ལ་བསྡད་དུས་སྐབས་ལ་རང་བྱུང་ཁམས་དང་འབྲེལ་བ་དངོས་གསལ་ཁ་ཐུག་གི་ཡོད་མ་རེད་ད། དེང་སང་དུས་ཚོད་ད་མང་ཆེ་བ་ང་ཚོ་སོ་སོ་མི་མཉམ་དུ་འབྲེལ་བ་བྱེད་པ་ཡིན་ན་རེད་ཡང་མིན་ན་ད་མང་ཆེ་བ་གཅིག་ཁ་པར་དང་གློག་ཀླད་དེ་ཚོ་མཉམ་དུ་འབྲེལ་བ་བྱས་བསྡད་ཡོད་རེད་ད་ང་ཚོ་གི་ཉི་མ་ཉི་མར་གྱི་འབྲེལ་བ་བྱེད་ས་ཡོད་ན་མེད་ན་གཅིག་ད་འཕྲུལ་ཆས་རང་ཆགས་བསྡད་ཀྱི་ཡོད་ར technology ཨ་ནི་ང་ཚོ་གི

ག་ལབ་རེད། དེ་ལ་ང་ཚོ་གིས་ད་བལྟས་པ་ཡིན་ན་ཨ་ནི་བསམ་བློ་ཞིག་བཏང་བ་ཡིན་ན་སོ་སོ་སོ་སོ་སེམས་ལ་སྤྲོ་བ་སྐྱེ་གི་ཡོད་ར། གང་འདྲ་ཟེར་ན། ད་ལྟ་ཅིག་ཨ་རི་གི་ད་ལྟ་རྩོམ་པ་པོ་སྐད་གྲགས་ཆེན་པོ་ཅིག་གིས་ལབ་ཡོད་རེད་བྱིའུ་དེ་ཁྱེད་རང་ལ་ཇུས་གཏོགས་ཁེལ་དགོས་ཀྱི་ཡོད་མ་རེད། ཁྱེད་རང་བྱིའུ་ལ་ཕར་དགའ་མདོག་དགའ་མདོག་ཁ་པོ་བྱེད་དུས་བྱིའུ་གིས་ཁྱེད་རང་ལ་ག་ལབ་རེད། དཔེར་ན་ཁྱི་འདྲ་བོ་ཅིག་ཡིན་ན་ཁྱེད་རང་ལ་སེམས་ཅན་དེ་ལ་ཕར་བྱམས་པོ་དེས་ཁྱེད་རང་ལམ་སང་ཁྱི་དེ་ཁྱོད་ལ་ལྕེ་ལེ་བརྐྱངས་བྱས་རྔ་མ་གཡུགས་བྱས་ཁྱོད་རང་རྩར་ཚུར་སླེབས་ཡོང་གི་ཡོད་ར། ཨ་ནི་ཁྱི་དེ་ཁྱེད་རང་ལ་དཔེ་བརྩེ་བ་སྟོན་གྱི་འདུག་ཨ་ཡ། བྱེའུ་དེ་དེ་འདྲའི་རྦད་ཁོ་རང་ཡོད་མ་རེད། བྱེའུ་དེ་ཁོ་རང་ཁོ་རང་མི་ཚེ་སྐྱེལ་ཁོ་རང་ཁོ་རང་ག་ལབ་རེད་སྒོ་ང་བཏང་ཚང་བཟོ་འབུ་ཟ་ཨཱ་ཁོ་རང་མི་ཚེ་སྐྱེལ་ཨཱ་ནི་རྦད་ཁོ་རང་ཁོ་རང་ཁོ་རང་ལྷོད་ལྷོད་བྱས་འགྲོ་བསྡད་ཡོད་རེད། ཨཱ་ནི་དེ་འདྲའི་ཞིག་མཐོང་དུས་སྐབས་ལ་ང་ཚོ་གི་མི་ཁ་ཤས་ཀྱི་རྒྱུད་པ་ལ་འདི་ཧ་ཅང་གི་ག་ལབ་རེད་བདེ་བ་སྟེར་མཁན་འདྲ་བོ་ཅིག་ཡོད་ར་སྤྲོ་བ་སྤྲོ་བ་སྟེར་མཁན་འདྲ་བོ་ཅིག་རྒྱུ་མཚན་གཅིག་དེ་རེད། ཨཱ་ནི་ད་འདི་ཨ་རིའི་ད་ལྟ་རྩོམ་པ་པོ་ཁོང་གིས་བསྡོམས་བརྒྱ་བརྒྱ་བ་ཅིག་རེད་ཨཱ་ནི་དེ་ཚོ་ཚང་མ་ལ་ང་མོས་མཐུན་འདུག་ར་ཨཱ་ནི་ང་རང་སྒེར་གྱི་བསམ་ཚུལ་ཞུ་བ་ཡིན་ན་ད་ང་བྱེའུ་འདིའི་ལྟ་ཞིབ་ཞིབ་རྟོག་བྱེད་ཡག་གི་གོམས་གཤིས་འདི་ལོ་གཅིག་མ་ཟིན་ཙམ་ཆགས་ཀྱི་ཡོད་རེད་ཨ་ནི་ང་རང་གི་ད་མཐའ་མ་གི་སྡོམ་ཅིག་ཞུ་བ་ཡིན་ན་ཏི་ལས་སེང་ཏོག་ཙམ་རིང་པོ་འདྲ་བོ་ཆགས་སོང་ཨ་ནི་བྱིའུ་ལྟ་ཡག་འདི་ད་ལྟ་དངོས་གནས་གཅིག་འདི་རེད་ཤག་ཨ། སྲོག་ཆགས་ཟེར་བ་ཡིན་ན་ད་ཅ་ལག་དངོས་ཅ་ལག་ད་ལབ་ཀྱི་མ་རེད་པ་དཔེར་ན། གསར་བ་ཅིག་མཐོང་བ་ཡིན་ན་དཔེར་ན་བྱིའུ་གསར་བ་ཅིག་སྔར་མཐོང་མ་མྱོང་བ་བྱིའུ་གསར་བ་ཅིག་ཁྱེད་རང་མཐོང་བ་ཡིན་ན་ཨ་ནི་བྱིའུ་དེས་ལམ་སང་ཁྱེད་རང་གི་ད་པར་པར་བརྒྱབ་ན་འགྲིག་གི་ཡོད་རེད་དེ་ད་གལ་ཏེ་དེ་དུས་སྐབས་ལ་ཁྱེད་རང་པར་ཆས་ད་ཡོད་མ་རེད་རྒྱང་ཤེལ་གྱིས་ད་བྱིའུ་དེ་བལྟས་བྱས་ཨ་ནི་བྱིའུ་དེ་གི་ག་ལབ་རེད་མ་འདྲ་བ་གཟུགས་པོ་དབྱིབས་ཡིན་ན་རེད་ཚོན་མདངས་ཡིན་ན་རེད་ཨ་ནི་གཟུགས་པོ་གི་བཟོ་ལྟ་ག་འདྲ་ཡི་འདུག་ག་རི་བྱེད་གི་འདུག་གོམས་གཤིས་ཏིས་ད་བྱས་ཨ་ནི་དེ་ཚོ་མར་ཐོ་ཟིན་ཐོ་འདྲ་བོ་ཅིག་མར་བྲིས་ར་བ་ཐོ་བཀོད་ང་སྐབས་འགར་རི་མོ་ཡང་འབྲི་གི་ཡོད་ཨ་ནི་དེ་འདྲ་བྱེད་ཐུབ་པ་བྱས་ལ་ཨ་ནི་ཕར་ནང་ལ་ལོག་བྱས་ཡང་མིན་ན་དེ་དུ་ཁྱེད་རང་མཉམ་དུ་ལ་ཨ་ནི་དེབ་ད། བྱིའུ་ལྟ་ཡ་ལ་མེད་དུ་མི་རུང་བ་གི་ད་ག་ལ་བ་རེད། དགོས་མཁོ་གཉིས་གཅིག་རྒྱང་ཤེལ་བྱས་གཉིས་པ་དེ་ད། བྱིའུ་གི་ཐོ་ཡོད་མཁན་བྱིའུ་ཚང་མ་གི་མིང་དང་ཐོ་ཡོད་མཁན་གི། ས་ཆ་གང་རུང་གཅིག་ལ་ས་ཆ་བྱེ་བྲག་པ་གཅིག་ལ་བྱིའུ་ག་རེ་ག་རེ་ཡོད་མེད་གི་དེ་དེབ་གཅིག Field Guide ཟེར་གི་རོ། ཨ་ནི་བྱིའུ་ལྟ་ཡ་གི་མིང་ཐོ་ཡོད་བརྗོད་བྱེད་གི་དེབ་དེ་འདྲ་གཅིག་དགོས་དཔེ་གལ་ཆེན་པོ་ཆགས་དགོས། ཨ་ནི Guide དེ་ངོ་ཆེ་ཨ་ནི་བྱིའུ་དེ་ག་རེ་རེད་ངོ་འཕྲོད་པ་ཡིན་ན། ཨ་ནི་དེ་གི་བདེ་བ་གཅིག་བདེ་བ་མ་འདྲ་བ་གཅིག་ཡོད་རེད་ད་དེ་བདེ་བ་དེ་ག་རེ་ཡིན་ན། ཕལ་ཆེར་ང་ཚོ་གི་ཤེས་པ་ལ་རིག་པ་གི་གནས་ཚུལ་སྔར་གསར་པ་མཐོང་མ་མྱོང་བ་ཅིག་ཁྱེད་རང་གིས་དེ་ལ་དཀའ་ལས་འདྲ་བ་རྒྱབ་བྱས་ཨ་ནི་འབྲས་བུ་ལམ་སེང་ཐོན་པ་ཡིན་ན་དེ་གི་བདེ་བ་འདི་ང་ཚོ་མི་ཚང་མ་ལ་ཡོད་རེད་པ་དཔེར་ན་སོ་སོ་གིས་སྔར་གསར་པ་མི་གཞན་པ་ཅིག་མཐོང་མ་མྱོང་བ་ཅིག་ཁྱེད་རང་མཐོང་བྱས་ཨ་ནི་འདི་ངོ་འཕྲོད་པ་ཡིན་ན་ཨ་ནི་ཨ་ཧ་ཟེར་མཁན་གྱི་མགོ་ཚོད་པ་གི་སྔོན་མ Einstein གྱིས་ལབ་པ་རེད་ང་ཚོ་མི་གི་རྒྱུད་ལ་རོལ་དབྱངས་ལ Music ལ་དགའ་བོ་དགའ་ཡག་གི་འདོད་པ་ཅིག་སྤྲོ་བ་ཅིག་ཡོད་པ་ནང་བཞིན་ང་ཚོ Comprehension གནས་ཚུལ་ཅིག་མགོ་ཚོད་ཡག་གི་འདོད་པ་དེ་དེ་ལ་སྤྲོ་བ་ཅིག་ང་ཚོ་གི་རྒྱུད་ལ་ཡོད་རེད་འདི་ག་ལ་བ་རེད་སྔ་ནས་ཡོད་རེད་ལབ་ཀྱི་ཡོད་རེད་ག་ལ་བ་རེད་ལྷན་སྐྱེས་ཀྱི་ཡོད་པ་ཅིག་ཆགས་ཀྱི་ཡོད་རེད་དེ་དེ་དང་འབྲེལ་བ་ཆགས་ཀྱི་མེད་འགྲོ་བསམ་གྱི་འདུག་དཔེར་ན་བྱིའུ་ཅིག་གསར་པ་མཐོང་བ་ཡིན་ན་ལམ་སེང་བྱིའུ་དེ་ལམ་སེང་མིང་བཙལ་བྱས་ཨ་ནི་དེ་ལ་ཞིབ་འཇུག་བྱས་བྱས་ཨ་ནི་བྱིའུ་དེ་ག་རེ་བྱེད་ཀྱི་འདུག་ཅིག་གི་རོགས་ཨ་ནི་དེ་དེ་དེ་དེ་གི་འཚོལ་ཞིབ་བྱས་ད་ཨ་ནི་མཐའ་མ་དེ་ལ་རྙེད་ཡག་འདྲ་བོ་ཅིག་ཡོང་གི་ཡོད་ར་ཚེ་དཀའ་ལས་རྒྱབ། རྙེད། བྱིའུ་སྐབས་སྐབས་བྱིའུ་ཁ་ཤས་དཔེ། ག་ལ་བ་རེད་མཐོང་ཁག་པོ་ཡོད་རེད་བྱིའུ་དེ་ཁྱེད་རང་གི་ག་ལ་བ་རེད་སྐར་ཆ་གཅིག་རིང་ལ་མཐོང་བྱས། ད་དེ་ག་རེ་ཡིན་ན་བསམ་ནས་སེམས་ནང་ངོ་མཚར་ཅིག་སྐྱེ་གི་རེད་ད་གཅིག་ཡོད་ར་ད་ངོ་མཚར་ད། དེ་གི་ག་ལ་བ་རེད་འཚོལ་ཞིབ་བྱེད་ཡ་ད་མཐའ་མ་ཡི་དེ་ལ་མཐར་ཐུག་གི་འབྲས་བུ་ཅིག་རག་ཡ་གི་ད་དེ་བརྒྱུད་རིམ་དེ་གང་ཟག་ནི་སོ་སོ་ལ་སྤྲོ་བ་ཅིག་སྤྲོ་བ་མ་འདྲ་བ་ཅིག་རག་ཡ་འདི་གསལ་པོ་ཅིག་རེད་ཤག། འོ་དེ་ངས་ང་ཡི་ཁྱད་ཆོས་ཅིག་དེ་མཐོང་གི་འདུག་ར། གཅིག་དེ་རེད་ཤག། དེང་སང་གི་དུས་ཚོད་ལ། མི་གི་སྤྱི་ཚོགས་ནས་ཐག་རིང་པོ་བསྡད་བྱས་ད་ང་ཚོ་ག་ལ་བ་རེད་དབེན་པའི་གནས་འགྲིམས་ལ་རི་ཁྲོད་འགྲིམས་བྱས་ཨ་ནི་སྒོམ་རྒྱབ་པ་ད་མཚམས་པ་བྱས་སྡོད་ཡ་དེ་དཀའ་ལས་ཁག་པོ་འདྲ་བོ་ཅིག་རེད་པ་ཡ། ཨ་ནི། མི་ཚོགས་ནས་མར་ཐར་བྱས་མི་ཚོགས་ནས་མར་ཁ་ཁ་བསྡད་བྱས་ཨ་ནི་སོ་སོ་ཁེར་རྐྱང་གི་དུས་ཚོད་བཏང་ཐུབ་ཡ་དེ་དཔེ་གལ་ཆེན་པོ་རེད་དོ་འདི་མི་མང་པོ་ཅིག་ལ་འདི་བཏང་ཡག་གི་ག་ལ་བ་རེད་གོ་སྐབས་དེ་ཡང་རག་གོ་མི་མང་པོ་ཅིག་ལས་ཀ་བྱེད་དགོས་ཀོ་རེད་ནང་མི་ལྟ་དགོས་ཀོ་རོ་ཨ་ནི་དེ་འདྲའི་དུས་ཚོད་རག་པ་ཡིན་ན་ཨ་ནི་དུས་ཚོད་དེ་ལེན་བྱས་ཨ་ནི་དེ་ལ་ག་ལ་བ་རེད། ལོངས་སུ་སྤྱོད་ཡ་འདི་གལ་ཆེན་པོ་འདུག་པ་ང་འདི། བྱིའུ་བྱིའུ་ལྟ་ཡག་གི་བརྒྱུད་ནས་ཨ་ནི་སོ་སོའི་དབྱིན་ཡུལ་གྱི་ཉེ་འཁོར་གྱི་ཨ་ནི་ང་དཔེར་ན་བྱིའུ་ལྟ་བའི་བརྒྱུད་ཀྱི་བྱིའུ་མཉམ་དུ་གི་བརྒྱུད་རིམ་འདི་ནང་ལོགས་ལ་ཨ་ནི་བྱིའུ་དང་ཨ་ནི་རྩི་ཤིང་དང་ཨ་ནི་འབུ་སྲིན་དང་ད་ཕྱེ་མ་ལེབ་འདྲ་བོ་དང་ཨ་ནི་ཤིང་སྡོང་རིགས་འདྲ་མིན་དེ་འདྲ་གི་ཨ་ནི་རི་དང་བྲག་དང་ཆུ་དང་དེ་ཚོ་ཚང་མ་གི་དབྱིངས་གསར་པ་མ་འདྲ་བ་ཅིག་ཡང་རང་ཤེས་བྱ་ལ་ད་རྗེས་ནས་རྗེས་ནས་འཚར་ལོངས་བྱེད་བྱེད་ད་དེ་རེད་དེ་ཨ་ནི་དེ་ཚོ་ལ་ཡང་སྔར

སྒང་ལ་ག་ལ་རེ་གནམ་སྟོང་པ་གནམ་སྔོ་ཞིང་སངས་པའི་གནམ་གྱི་ག་ལ་སྤྲིན་པ་ལྟར་ཅི་ཡང་མེད་པའི་ཐོག་ནས་གནམ་ཅིག་ལ་ཨཱ་ནི་བྱ་རྒོད་ཡང་མིན་ན་བྱ་ཆུང་ཅིག་ལྡིང་བ་མཐོང་བ་ཡིན་ན་ཨཱ་ནི་དེ་གི་བདེ་བ་ཅིག་ཡོད་ར་ཨཱ་ནི་དེ་གི་དེ་དུས་སྐབས་ཀྱི་དུས་ཚོད་འདི་ཨཱ་ནི་ག་ལ་རེ་བརྗོད་དུ་མེད་པ་འདྲ་བོ་ཅིག་ལབ་དགོས་རེད་ཡང་མིན་ན་བདེ་བ་གཞན་དང་མ་འདྲ་བ་གི་བདེ་བ་གལ་ཆེན་པོ་ཅིག་ག་ལ་བདེ་བ་འདི་ག་ལ་རེ།

གང་ལྟར། ལེ་ཚན་འདི་དེ་ག་རང་ཡིན། ཚང་མ་ལ། རྗེས་མ་གི་ལེ་ཚན་ལ་ཡང་ང་ཚོ་སྔར་དང་ཡང་གཅིག་པ་བྱས་ཨ་ནི་ཡང་ལོ་རྒྱུས་དང་སྤྱི་ཚོགས་ཚན་རིག་དང། སྒྱུ་རྩལ་དང་དཔེ་དེབ་ངོ་སྤྲོད་ཅིག་ཡང་མུ་མཐུད་ནས་བྱེད་ཡ་ཡིན་ཞེས་ཞུ་ཡ་ཡིན། བཀྲ་ཤིས་བདེ་ལེགས།